ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་ཌིའི་བདམས་ཐོན་སྲིད་འཛིན Alexander Stubb མཆོག་ལ་འཚམས་འདྲི་གནང་ཡོད་པ་སོགས། གསར་འགྱུར་ཁག་དང། དེ་ནས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་བོད་ཀྱི་ལོ་གསར་ལ་སྲུང་བརྩི་ཞུ་སྲོལ་ཡོད་པ་བཞིན་ད་ལོའི་བོད་ཀྱི་ལོ་གསར་སྲུང་བརྩི་ཞུས་ཡོད་པའི་སྐོར་དང། སྤྱི་ཚེས་བཅུ་བཞི་ཉིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ངོས་ནས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒྲོལ་དཀར་ཡེ་ཤེས་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་གནང་གཏན་འཁེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཕྱི་རྒྱལ་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་འབྲེལ་དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་རྒྱུའི་ཆེད་དྷ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོའི་སློབ་གྲྭ་ལ་བསྒྱུར་གཏན་འཁེལ་བའི་སྐོར་དང། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ལྡི་ལི་སྐུ་ཚབ་དོན་གཅོད་ཁང་གིས་ལོ་གསར་ཚེས་གཅིག་ཉིན་དང་ཡང་བལ་ཡུལ་སྐུ་ཚབ་དོན་གཅོད་ཁང་གིས་ལོ་གསར་ཚེས་གསུམ་ཉིན་བསང་གསོལ་སོགས་གནང་བའི་ཐོག་ནས་ལོ་གསར་སྲུང་བརྩི་ཞུ་སྐབས་བལ་ཡུལ་གཞུང་གིས་དམ་དྲག་དེ་ཙམ་གནང་མེད་པ་སོགས་ཀྱི་སྐོར་འབྲེལ་ཡོད་མི་སྣར་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། དེ་ནས་དེ་རིང་གི་བཅར་འདྲིའི་ལེ་ཚན་དང་མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་ཌིའི་བདམས་ཐོན་སྲིད་འཛིན་ཨ་ལེ་ཛན་དྲར་སི་ཏྲབ་ལ་འཚམས་འདྲི་གནང་འདུག། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་འཚམས་འདྲི་དེའི་ནང་སྐུ་ཞབས Alexander Stubb ཧྥིན་ལན་གྱི་སྲིད་འཛིན་དུ་འོས་འདེམས་བྱུང་བར་བཀྲ་ཤིས་བདེ་ལེགས་ཞུས་གནང་བ་དང་འབྲེལ་འདས་པའི་ལོ་མང་རིང་མགོན་པོ་གང་ཉིད་མཛེས་སྡུག་ལྡན་པའི་ཧྥིན་ལན་ཌིའི་ཡུལ་དུ་ཆིབས་བསྒྱུར་བསྐྱངས་གནང་མཛད་ཐུབ་པ་དེ་ནི་ངོས་ལ་གཟི་བརྗིད་ཅིག་ཡིན། ཡུལ་གྲུ་དེའི་ལས་རིགས་སྣ་ཚོགས་ནང་ལ་བཞུགས་པའི་མི་མང་ཚོས་ངོས་ཀྱིས་བྱམས་སྙིང་རྗེ་གོང་འཕེལ་དང་འགྲོ་བ་མིའི་རིགས་གཅིག་གྱུར་དང་ཆོས་ལུགས་ཕན་ཚུན་འཆམ་མཐུན་གནང་དགོས་པའི་སློབ་གསོར་ཐུགས་སྣང་གནང་བར་རྗེས་སུ་ཡི་རངས་ཡོད་ཅེས་དང། ྋགོང་ས་མཆོག་གིས་བསྩལ་བའི་འཚམས་འདྲིའི་ནང་དེང་སྐབས་འཛམ་གླིང་གི་ས་ཕྱོགས་ཁག་མང་པོའི་ནང་དྲག་པོའི་འཁོན་འཁྲུག་གི་དཀའ་ངལ་མྱོང་བཞིན་པར་བློ་ཕམ་གྱི་རང་བཞིན་ཡིན། དྲག་སྤྱོད་དང་གོ་མཚོན་མེད་པའི་འཛམ་གླིང་ཞིག་བསྐྲུན་རྒྱུའི་ལས་འགུལ་བ་ཞིག་ཡིན་པའི་ཆ་ནས། རྒྱལ་སྤྱིའི་སྤྱི་ཚོགས་ནས་དཀའ་རྙོག་རིགས་གྲོས་མོལ་དང་ཕྱི་འབྲེལ་གྱི་ཐབས་ལམ་ཐོག་ནས་སེལ་ཐབས་གནང་བའི་རེ་བ་སྙིང་བཅངས་ཞུ་བཞིན་ཡོད། མཐའ་དོན ྋགོང་ས་མཆོག་གིས་ཧྥིན་ལན་ཌི་མི་དམངས་ཀྱི་རེ་བ་ཇི་བཞིན་སྒྲུབ་པར་ཁྱེད་ཀྱི་ཕྱག་ལས་མཐའ་དག་ལམ་ལྷོངས་ཡོང་བའི་སྨོན་འདུན་ཞུ་ཞེས ྋགོང་ས་མཆོག་གིས་ཧྥིན་ལན་ཌི་བདམས་ཐོན་སྲིད་འཛིན་ལ་བསྩལ་གནང་མཛད་པའི་འཚམས་འདྲིའི་ནང་འཁོད་འདུག། ད་རེས་སྤྱི་ཟླ་གཉིས་པའི་ཚེས་བཅོ་གསུམ་ཉིན་ག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ལ་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་བོད་ཀྱི་ལོ་གསར་ལ་སྲུང་བརྩི་ཞུས་གནང་ཡོད་རེད་དེ། དེའི་སྐོར་ལ་ཨ་འདི་ནས་ཕྱི་ཉིན་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ལ་འབྲེལ་ཡོད་གནས་ཚུལ་སྐོར་ལ་ཏོག་ཙམ་བཀའ་འདྲི་ཞུ་རྒྱུ་ཡིན། བསྟན་འཛིན་བདེ་སྐྱིད་ལགས། ད་རེས་ཁྱེད་རང་ད་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ལོགས་ལ་བོད་ཀྱི་ལོ་གསར་སྲུང་བརྩི་ཞུ་ཡག་གི་གནས་ཚུལ་འགོད་ཡག་ཆེད་དུ་ཆེད་མངགས་ཐུགས་གསོ་ཕེབས་ཡོད་རེད།

ཐོག་མར་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་འགོ་བཙུགས་པ་བྱས་དེ་ནས་རིམ་པས་ཀྱི་ལོ་ལྟར་རེ་བཞིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ལོགས་འདི་ལྟར་བོད་ཀྱི་ལོ་གསར་སྲུང་བརྩི་གཟབ་རྒྱས་ཅིག་ཞུ་བཞིན་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་འདི་བོད་ཀྱི་ལོ་གསར་སྲུང་བརྩི་ཞུ་ཡས་འདི་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་ལ་སྐབས་དེ་དུས་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་ལྕམ

ཆེད་མངགས་ཅིག་བོད་དོན་ཆེད་དམིགས་བསལ་སྐུ་ཚབ་ཆགས་ཀྱི་ཡོད་དེ་ཡིན། དེ་རེད། དེའི་ཆེད་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གི་ངོས་ནས་ཡང་དུས་རྒྱུན་ནས་ཅིག་བོད་པའི་གི་ལོ་གསར་དང་འབྲེལ་བྱས་གཏམ་བཤད་གནང་ཡ་རེད་ཅིག་སྐབས་དེ་དུས་བོད་མི་ད་ཁྱོན་ཡོངས་ལ་འཚམས་འདྲི་ཞུ་ཡའི་གི་ལུགས་སྲོལ་ཅིག་ཡ་ཆགས་བསྡད་གི་འདུག་ད་ད་རིང་ཆ་བཞག་པ་ཡིན་ན་ད་ད་མཛད་སྒོ་འགོ་བཙུགས་པ་དང་སྟབས་བསྟུན་བྱས་ཨ་མི་རི་ཀའི་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་ནས་དྲ་ཐོག་བརྒྱུད་དེ་འདྲའི་གཏམ་བཤད་ཅིག་གནང་བའི་ནང་ལོགས་ལ་གཙོ་བོ་འདི་ཅིག་ད་བོད་མི་ཡོངས་ལ་འཚམས་འདྲི་ཞུས་པ་དང་མཉམ་དུ་ཨ་མི་རི་ཀའི་གིས་མུ་མཐུད་ནས་བོད་མིའི་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཐད་ཨ་ནི་རྒྱབ་སྐྱོར་གང་ཐུབ་གནང་གི་ཡིན་ཞེས་ནན་བརྗོད་གནང་སོང། ད་འདི་ནང་བཞིན་ཨ་ནི་ཡང་གཅིག་གིས་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨོ་ཛར་ཛ་ཡ་ཀྱིས་དུས་སུ་གཏམ་བཤད་གནང་ཡོད་ས་རེད་ལ། དེ་ཚོའི་སྐོར་ལ་ཡང་ནང་དོན་གཙོ་བོ་ཅིག་ག་རེ་གསུངས་ཡོད་ན། ལགས་རེད་ཁྱིམ་ལ་ད་ད་ལྟ་ལྕམ་ཨོ་ཛར་ཛ་ཡ་ཆེད་མངགས་ད་ད། ད་རེས་ཀྱི་སྲུང་བརྩི་དེའི་ཐོག་ལ་ཆེད་ཕེབས་གནང་འདུག་ཨ་ནི་དུས་རྒྱུན་ནས་ཅིག་བོད་དོན་དམིགས་བསལ་འབྲེལ་མཐུད་པ་ཅིག་ཡིན་པའི་ཆ་ནས་བོད་པའི་གི་གནད་དོན་ཐོག་ལ་ཐུགས་ཁུར་ཆེ་བཞེས་ཅིག་གནང་གི་ཡོད་པ་ནང་བཞིན་ད་རེས་ཀྱི་གཏམ་བཤད་འདིའི་ནང་ལ་གཙོ་བོ་ཅིག་ད་བོད་མིའི་ཆོས་དང་རིག་གཞུང་སྲུང་སྐྱོབ་ལ་རྒྱབ་སྐྱོར་བསྐྱར་ནན་ཞུས་གནང་སོང་ཨ་ནི་ད་ད་རེས་གཏམ་བཤད་གནང་བའི་ནང་ལོགས་ལ་གཙོ་བོ་ཅིག་དེ་ད་ལྟ་ལྕམ་ཨ་ཟ་ཟི་ཡ་མཆོག་གིས་འདས་པའི་ལོ་འདིའི་ནང་ལོགས་ལ་ཅིག་ཨ་མི་རི་ཀ་རེད་ད་ག་ནང་བཞིན་ཅིག་ཕྱི་སྲིད་ལས་ཁུངས་རེད་དེ་ནས་ཨ་ནི་ཏཱ་ལྕམ་ཨ་ཛཱ་ཛི་ཡཱ་སྐུ་སྒེར་གྱི་ངོས་ནས་ཅིག་བོད་པའི་གི་གནད་དོན་འདི་རྒྱལ་སྤྱིའི་ནང་ལོགས་ལ་ཅིག་ཁྱབ་སྤེལ་དང་འབྲེལ་བྱས་བོད་པའི་ད་བོད་ནང་ལོགས་གི་བོད་མིའི་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཡོང་སླད་ད་གི་མཉམ་འབྲེལ་རྒྱལ་ཚོགས་གི་ད་ལྟ། ཉེ་ཆར་བསྐོང་ཚོགས་བྱས་པའི་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་སྐབས་ལ། རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཉི་ཤུ་ལྷག་གིས་ད་ལྟ་རྒྱ་ནག་གཞུང་གིས་བོད་ནང་གི་གནས་སྟངས་ཐད་ལ་སྲུང་བརྩི་དགོས་པ་དང་ད་ག་ནང་བཞིན་ཅིག་དམ་དྲག་གི་སྲིད་ཇུས་དེ་ཚོ་མཚམས་འཇོག་དགོས་པ་རེད་ད་ག་ནང་བཞིན་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག། མི་རིགས་ཀྱི་ངོ་བོ་བཅས་པར་རྡོག་རོལ་བཏང་ཡག་མཚམས་འཇོག་བྱེད་དགོས་པའི་གནད་དོན་དེ་ཚོ། གླེང་བ་འདི། ད་ཨ་མི་རི་ཀ་གཙོས་པའི་གྱི་རྒྱལ་སྤྱིའི་ནང་ལོགས་ལ་བོད་པའི་གནད་དོན་ཐོག་ལ་ད་གཟིགས་ཚུལ་རེད་ད་ག་ནང་བཞིན་རྒྱབ་སྐྱོར་གྱི་རྣམ་འགྱུར་དེ་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་དུས། དུས་ཚོད་ཡག་པོ་ཅིག་ཡིན་པ་ཅིག་ངོས་འཛིན་གནང་གི་འདུག་དེའི་མཉམ་དུ་ཨ་ནི་འདས་པའི་ལོ་འདིའི་ནང་ལོགས་ལ་ཅིག་ལྕམ་ཨ་ཟི་ར་ཟི་ཡ་མཆོག་གིས། Stockholm གྱི་རྒྱལ་ཁབ་ནང་ལོགས་ལ་ཅིག་ཁོར་ཡུག་དང་འབྲེལ་བ་ཡོད་པའི་གྱི་གནད་དོན་ཁག་ཅིག་ནང་ལོགས་ལ་མཉམ་ཞུགས་བྱས་པ་དང་ད་ག་ན་བཞིན། བོད་པའི་གི་ཁོར་ཡུག་ཙམ་མ་ཡིན་པར་སྤྱི་ཡོངས་ནས་བོད་ནང་ལོགས་ལ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མཐོ་སྒང་ཁྱོན་ཡོངས་ལ་ཅིག་རྒྱུག་ཆུ་ཁག་གཞི་རྒྱ་ཆེན་པོའི་ཐོག་ནས་ཁ་བསྒྱུར་གྱི་ལས་གཞི་སྤེལ་བ་འདི་ཚོ་ཚང་མའི་གནད་དོན་འདི་ད་ཅིག་བོད་པའི་གི་མི་རིགས་འདི་ད་རྩ་མེད་བཟོ་ཐབས། ཡིན་དུས། ད་ལྕམ་ཨ་ཟི་ར་ཟི་ཡ་གཙོས་པའི་ཨ་མི་རི་ཀའི་གི་གཞུང་གི་ངོས་ནས། དེ་དག་ཆ་ཚང་ཅིག་སྲུང་སྐྱོབ་ཡོང་སླད་ཨ་ནི་ད་ལྟ་བར་དུ་ཕྱག་ལས་གནང་བ་རེད་དེ་ད་དུང་མུ་མཐུད་བྱས་ཨ་ནི་གནང་གི་ཡིན་ཞེས་ནན་བརྗོད་གནང་སོང། ལགས་སོ་བསྟན་འཛིན་བདེ་སྐྱིད་ལགས་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ལོགས་ལ་སྟབས་ད་རེས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་སར་སྲུང་བརྩི་ཞུས་གནང་པའི་གནས་ཚུལ་སྐོར་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་གནང་པ་ཐུགས་རྗེ་ཆེ།

ཨ་རིའི་ཕྱི་སྲིད་དྲུང་ཆེ་དང་ཁ་ན་ཏའི་ཁྲིམས་དོན་བློན་ཆེན་སོགས་ཀྱིས་བོད་ཀྱི་ལོ་སར་ཆེད་འཚམས་འདྲི་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་ཁ་ན་ཏའི་ཁྲིམས་དོན་བློན་ཆེན་སོགས་ཀྱིས་ཤིང་འབྲུག་བོད་ཀྱི་ལོ་སར་ཆེད་བོད་མི་ཡོངས་ལ་འཚམས་འདྲི་གནང་འདུག་དེའི་སྟེང་ཚེས་བཅུ་ཉིན་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་བོད་ཀྱི་ལོ་སར་ཡིན་པ་དང་བོད་ནང་གཙོས་འཛམ་གླིང་གི་ས་ཕྱོགས་གང་སར་གནས་པའི་བོད་མི་དང་ཧི་མ་ལའི་རི་རྒྱུད་ཁུལ་གྱི་མི་རིགས་ཚོས་ལོ་སར་ཞུ་བ་དང་བསྟུན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken ལགས་ཀྱིས་ལོ་སར་འཚམས་འདྲི་གནང་བའི་ནང་དུས་སྐབས་དེ་ནི་གོ་ལའི་ཁྱོན་དུ་གནས་པའི་བོད་མི་ཚོས་དཀའ་ངལ་ལ་གདོང་ལེན་བྱེད་པའི་ནུས་སྟོབས་ལ་རྗེས་དྲན་བྱེད་པའི་དུས་ཚོད་ཞིག་ཡིན་པ་གསུངས་པ་དང་ཨ་རིའི་ནང་གི་བོད་མི་ཨ་རི་བ་ཚོས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་པར་གཅེས་འཛིན་བྱེད་བཞིན་པར་བསྔགས་བརྗོད་གནང་འདུག་དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས་ཤིང་འབྲུག་ལོ་དེའི་ནང་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཐོབ་ནས་རྒྱ་ནག་གིས་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་འོག་ནང་མི་ཁ་བྲལ་སོང་བ་དང་སྨྲ་བརྗོད་དང་ཆོས་དད་ཀྱི་རང་དབང་མ་ཐོབ་པ་རྣམས་ལ་རང་དབང་གི་སྒོ་ནས་ཉམས་ལེན་བྱ་རྒྱུའི་གོ་སྐབས་ཐོབ་པའི་སྨོན་འདུན་ཞུ་བཞིན་ཡོད་པ་ཨ་རིའི་གྲོས་ཚོགས་ཀྱི་ལྷན་ཚོགས་དེས X དྲ་ཐོག་ཏུ་གནས་ཚུལ་སྤེལ་འདུག་ཡང་ཁེ་ན་ཌའི་ཁྲིམས་དོན་བློན་ཆེན་དང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཨ་རིབ་བྷི་རཱ་ནི་ལགས་ཀྱིས་བོད་ཀྱི་ལོ་སར་སྐབས་བོད་མི་ཡོངས་དང་ད་ལོའི་བོད་ཀྱི་ལོ་སར་ཉིན་རྒྱ་ནག་གི་དཔྱིད་གསར་དུས་ཆེན་གྱི་ལོ་སར་དང་ཝེད་ནམ་གྱི་ལོ་སར་སོགས་མང་པོ་ཞིག་མཉམ་དུ་འཁེལ་གྱི་ཡོད་སྟབས་ཚང་མར་འཚམས་འདྲི་གནང་བ་དང་མཉམ་ཁ་ན་ཏར་ཡོད་པའི་བོད་མི་དང་རྒྱ་རིགས་ཝེད་ནམ་ཀོ་རི་ཡ་བཅས་ཀྱིས་བཟོད་བསྲན་གྱི་སྙིང་སྟོབས་དང་སྤྱི་ཚོགས་ལ་ལེགས་སྐྱེས་ཆེན་པོ་ཕུལ་བ་ཁག་གི་ཐོག་བསམ་ཞིབ་ཞུ་དགོས་པའི་གོ་སྐབས་ཤིག་ཀྱང་ཡིན་ཨེ་ཤི་ཡའི་མི་རིགས་རྣམས་ནི་ཁ་ན་ཏའི་ནང་རྒྱལ་ཁབ་ནང་མི་རིགས་འདྲ་མིན་སྣ་ཚོགས་དང་མཉམ་དུ

འདི་ཚེས་བཅུ་བཞི་ཉིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གི་ཡོད་དུས་ཨ་གནད་དོན་དེ་དང་འབྲེལ་བའི་ཐོག་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་དང་ལྷན་དུ་བརྟན་བཞུགས་དེ་དང་འབྲེལ་བའི་སྐོར་ང་ཚོས་བཀའ་འདྲི་ཞུ་གི་ཡིན། དགེ་བཤེས་ལགས་ཐོག་མར་ད་རེས་ཀྱི་ད། བརྟན་བཞུགས་དེ་ཨ་ནི་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བསྟར་འབུལ་ཞུ་ཡ་དེ་ག་དུས་ནས་གྲ་སྒྲིག་གནང་ཡོད་ན

ཨ་ནི་ཞལ་བཞེས་ལེགས་པར་ཐོབ་ནས་ད་སང་ཉིན་འོག་ཏུ་བྱས་ནས་བརྟན་བཞུགས་དངོས་གཞི་གནང་ཡ་རེད་ཨ་སྒྲུབ་ཡ་ཁ་སང་མཁན་བླ་འདུས་མང་དང་བཅས་པ་དེ་གའི་འདུས་ཚོགས་གནང་ཨ་ནི་ད་རེས་འདི་ནང་ལ་ཡ་ག་དེ་ཚུགས་ནང་སྙིང་གི་དགེ་འདུན་པ་ཨ་ནི་གྲྭ་ཚང་གི་ཁྱབ་ཁོངས་མ་ལག་དང་བཅས་པ་ཚང་མའི་དགེ་འདུན་པ་དེ་གའི་ཚང་མ་མཉམ་དུ་ཡོད་རེད་ཨོ་དེ་གས་བྱས་ནས་སང་ཉིན་ཚོགས་གནང་ཡ་རེད་ཨོ། ཨ་ནི་དགེ་བཤེས་ལགས་སང་ཉིན། བརྟན་བཞུགས་བསྟར་འབུལ་སྐབས་སུ་རྡོ་རྗེ་སློབ་དཔོན་སུས་གནང་གི་ཡོད་ན་ལགས། སང་ཉིན་བརྟན་བཞུགས་སྐབས་ལ་ཡང་རྡོ་རྗེ་སློབ་དཔོན་དེ་གྲྭ་ཚང་མཁན་རིན་པོ་ཆེ་དེ་གནང་ཡ་བྱེད་དེ་རེད། གྲྭ་ཚང་མཁན་རིན་པོ་ཆེ་ཁྲོམ་ཐོག་རིན་པོ་ཆེ་ཡོད་ན་རིན་པོ་ཆེ་གིས་གནང་ཡ་བྱེད་དེ་ནི་རྩ་བའི་ཆ་ཡིན། ཨ་ནེ་སློབ་དཔོན་སློབ་ཟུར་དང་བཅས་པ་དང་ཨ་ནེ་གྲྭ་ཚང་གི་ཞི་ལྷག་རྣམ་པ་དང་དེ་ལ་འདུས་མང་དེ་གི་ཚང་མ་ལོ་མཉམ་དུ་ལ་ཡང་དེ་ཚོགས་གནང་བྱེད་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས།

ཡང་མཛད་རིམ་སྔོན་སྒྲིག་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་ལོའི་ཆོ་འཕྲུལ་དུས་ཆེན་ཉིན་ཏེ་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་ཆེ་གནང་མཛད་ཀྱི་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཕྱི་རྒྱལ་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་འབྲེལ། དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་རྒྱུའི་ཆེད་རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོའི་སློབ་གྲྭ་ལ་བསྒྱུར་གཏན་འཁེལ་ཡོད་པའི་སྐོར་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་རྒྱལ་གྱི་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན། དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་པར། རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་གཏན་འཁེལ་ཡོད་པ། རྒྱ་གར་དང་བལ་པོ་འབྲུག་རྒྱལ་ཁབ་བཅས་གི་ནང་གནས་སྡོད་བོད་མི་བཙན་བྱོལ་བ་རྣམས་ནུབ་ཕྱོགས་རྒྱལ་ཁབ་ཁག་གཙོས་བ་གི་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྤོ་གི་གནས་སྟངས་ལོ་རེ་བཞིན་ཛ་དྲག་ཏུ་འགྱུར་བཞིན་པར་བརྟེན་བཙན་བྱོལ་བོད་མི་གི་སློབ་གྲྭ་མང་བོ་ཁོངས་བསྡུ་གནང་བཞིན་པ་གི་སྐབས་འདིར་དུས་གི་འགྱུར་བ་གི་དགོས་མཁོ་ལ་བལྟོས་ཏེ་རྡ་ཤོད་བོད་ཁྱིམ་སློབ་གྲྭ་དེ་བཞིན། གཙོ་བོ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྐྱེས་འཚར་གྱི་བོད་ཕྲུག་ཚོ་གི་བཞུགས་སྒར་དུ་བོད་ཀྱི་སྐད་ཡིག་རིག་གཞུང་གཙོར་བཟུང་གིས། དེང་རབས་ཀྱི་ཚན་རྩལ་འཕྲུལ་ལས་སོགས་ཀྱང་ཕྱི་རྒྱལ་དང་ཚད་མཉམ་སྦྱངས་ཐུབ་པ་གི་སློབ་གྲྭ་ཟིག་ཏུ་ཁ་བསྒྱུར་དགོས་གལ་བཞིན། ཕྱི་ནང་གི་བོད་མི་མང་བོས་དགོངས་འཆར་ཕུལ་བ་དང་བོད་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ནས་ཀྱང་བཀའ་འཁྲོལ་ཐོབ་པ་བརྒྱུད། རིང་མིན་སྤྱི་ཟླ་བརྒྱད་པ་གི་ཚེས་པ་གཉིས་ནས་བཟུང་ཕྱི་རྒྱལ་བོད་ཕྲུག་འཛིན་གྲྭ་བཞི་བ་ནས་བརྒྱད་པ་བར་དུ་སློབ་གཉེར་བ་ཚོའི་དངོས་གཞི་གནང་གཏན་འཁེལ་ཡོད་ཅིང། བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སྲིད་གཅོད་ལགས་ནས་ཁོ་ཚོའི་དམིགས་ཡུལ་གཙོ་བོ་ཕྱི་རྒྱལ་གྱི་བོད་ཕྲུག་ཚོ་གི་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན། དེང་དུས་ཀྱི་ཤེས་ཡོན་ཀྱང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཟིག་ཡོང་ཐུབ་ཆེད། རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་གཏན་འཁེལ་བའི་སྐོར་འགྲེལ་བརྗོད་གནང་གི་འདུག། དམིགས་བསལ་ང་ཚོས་གི་ད་ཤུགས་རྒྱག་ས་དང་གཅིག་དམིགས་ཡུལ་ཟིན་ས་རེད་བ་དེ། ད་བོད་ཀྱི་སྐད་ཡིག་རིག་གཞུང་ཆོས་ཨ་ནི་ད་ག་ནང་བཞིན་གོམས་སྲོལ་ཡུལ་གཤིས། ད་ག་ནང་བཞིན་ང་རང་ཚོ་གི་གཅིག་ག་རེ་ཟེར། བཙན་བྱོལ་ནང་གི་གནས་སྟངས་རེད་ཨ་ནི་བོད་ཕྱི་ནང་གཉིས་ཀྱི་གནས་སྟངས་རེད་གང་ས་ཅི་ཐད་ནས་ད།

ཨ་མི་རི་ཁ་དང་ཁ་ན་ད་ཡུ་རོབ་བཅས་སུ་སྤྱི་ཡོངས་ཀྱི་སློབ་ཕྲུག་ཚོ་གི་ཉུང་མཐར་ཤེས་དགོས་པ་གི་སློབ་ཚན་གྱི་ཐོག་གྲ་སྒྲིག་གནང་ཡོད་པ་དང། སོ་སོར་སྒེར་ངོས་ནས་རྒྱ་གར་ནང་གི་ཤེས་ཡོན་སློབ་སྦྱོང་སྤྲོད་ཕྱོགས་དང་ཕྱི་རྒྱལ་ཡུལ་ཁག་ཏུ་སྤྲོད་ཕྱོགས་ཀྱི་བར། སློབ་ཁྲིད་ཐབས་ལམ་དང་མཐུན་རྐྱེན་སྦྱར་སྟངས་ཀྱི་ཁྱད་པར་ཡོད་ན་མ་གཏོགས། གཞི་རྩའི་སློབ་སྦྱོང་གི་རྨང་གཞི་གི་ཐོག་རྗེས་མ་ཟིན་པར་མཐོང་གི་མེད་པས། ད་རེས་སློབ་ཁྲིད་བྱེད་ཕྱོགས་ཀྱི་ཐད་དེང་དུས་དང་མཐུན་པ་གི་མཐུན་རྐྱེན་སྦྱར་བར་གོམ་པ་ཆེན་པོ་ཟིག་རྒྱག་འཆར་ཡོད་ཅེས་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སྲིད་གཅོད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ལྟ་སློབ་ཚན་འཁྲིད་ཕྱོགས་དང་དེ་འདྲའི་ཐོག་ལ་ཡིན་ཙང་ཁོ་དེང་དུས་དང་མཐུན་པའི་གི། སྔ་མོ་ནང་བཞིན་གི་དགེ་རྒན་ཚོས་གཅིག་མར་གསུང་བསྡད་ཡ་དང་ཕྲུ་གུ་ཚོས་ཉན་བསྡད་ཡ་དེ་ཙམ་མིན་པ་བྱས་ད་དེ་རིང་ཁ་སང། དུས་ཚོད་ཁོ་རང་ཅིག་དྲ་རྒྱའི་དུས་ཚོད་རེད་འཕྲུལ་ཆས་ཀྱི་དུས་ཚོད་རེད་འདི་ལ་དཔགས་པའི་གི། ང་ཚོ་ཡོད་བསྡད་པའི་དགེ་རྒན་དེ་ཚོ་ཡིན་ནའི། ད་ག་ལ་གང་འཚམ་ད་ལྟ་འགྲོ་བཞིན་པ་དེ་ཚོ་ཟབ་སྦྱོང་རག་ཡོད་རེད་སྦྱོང་བརྡར་བྱུང་བ་རེད་ལག་ལེན་ཡང་ག་ལ་གང་འཚམ་བསྟར་དགོས་རེད་དེ་ལ་དཔགས་པའི་གི་ད་ང་ཚོའི་དགེ་རྒན་རེད་ཨ་ནི། སློབ་ཁྲིད་བྱེད་སྟངས་རེད་དེ་ཚོའི་ཐོག་ལ་ཡང་དེང་དུས་དང་འཚམས་པའི་གི་སྒང་ལ་ཤུགས་རྒྱག་ཡ་ད་ང་ཚོ་གོམ་པ་ཆེན་པོ་རྒྱག་དགོས་ཡ་དེ་དངོས་འབྲེལ་རང་རེད་ལ་ང་ཚོ་ཡང་གྲ་སྒྲིག་ད་ག་རང་བྱེད་ཀྱི་ཡོད་ཟེར་ཞུ་ཡ་དེ་ཡིན། རྡ་ཤོད་བོད་ཁྱིམ་དུ་ཕྱི་རྒྱལ་གྱི་བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་གོམས་གཤིས་དང་རྒྱལ་རབས་ཆོས་འབྱུང་སོགས་འཁྲིད་རྒྱུ་གཙོར་འདོན་གནང་རྒྱུ་ཡིན་པ་དང། ཡང་དེང་དུས་ཀྱི་ཤེས་ཡོན་སྣ་མང་ཟིག་བོད་ཕྲུག་རྣམས་རྒྱལ་ཁབ་འདྲ་མིན་ནས་ཡོང་བ་ལ་མ་ལྟོས་པར། དབྱིན་ཇིའི་སྐད་ཡིག་གི་ལམ་ནས་སློབ་ཁྲིད་གནང་འཆར་ཡོད་ཅིང། ཕྱི་རྒྱལ་གྱི་བོད་ཕྲུག་ཚོར་མཐུན་རྐྱེན་གྱི་ཆ་ནས་ནུབ་ཕྱོགས་དང་མཐུན་པ་གང་ཐུབ་སྦྱར་ཆེད། དཔེར་ན་ཁྲུས་ཁང་གསང་སྤྱོད་ལྟ་བུ་ནུབ་ཕྱོགས་དང་མཐུན་པ་བཟོ་རྒྱུ་དང་ཉལ་ཁང་དུ་ཕྲུ་གུ་ཉུང་བར་འཇོག་པ། ཟས་བཅུད་དང་འཕྲོད་བསྟེན་སོགས་གང་ཐུབ་གྲ་སྒྲིག་བྱས་བསྡད་ཡོད་པ་དང། ཕ་མའི་ངོས་ནས་ཕྲུ་གུ་གི་སློབ་ཡོན་དང་ཟས་གོས་གནས་མལ་ཚང་མ་ཟླ་བ་རེར་ཨ་སྒོར་སུམ་བརྒྱ་ལྔ་བཅུ་ཕུལ་དགོས་པ་གི་ནང་ཚུད་འགྲོ་བ་འགྲེལ་བརྗོད་གནང་གི་འདུག། ད་འདི་ཚོ་ལ་སྦྱར་བའི་ཐོག་ནས་ད་མཐུན་རྐྱེན་གྱི་ཐོག་ནས་ཕ་མའི་ངོས་ནས། མཐུན་རྐྱེན་སྦྱར་དགོས་ཡ་གཙོ་བོ་རང་གཅིག་དེ་ད་ཕྲུ་གུ་དེ་ཚོའི་གི་ཆེད་དུ་ད་ང་ཚོ་འགྲོ་སོང་འགྲོ་གི་རེད་པ་ཨ་ནི་མི་རེ་ནས་མང་བ་དགོས་ཡ་འདྲ་ཆགས་སྲིད་པ་རེད། དེ་འདྲ་ཡིན་པ་སོང་ཙང་ད་ལྟའི་ཆར་ལ་ཟླ་བ་རེ་ལ། ནས་ཨ་སྒོར་སུམ་བརྒྱ་ལྔ་བཅུ་བཟོས་འདུག་ཅེས་ང་ཚོའི་ཕ་མའི་ངོས་ནས་འདུག་ཟེར་སྐད་དུ་ཡལ་གྱི་ཟེར་གྲ་འདུག་ཀྱང་ཡོད་རེད་ད་དེའི་ནང་ལ་ཡ། ཟས་གོས་གནས་མལ་དཔེ་མཚོན་བྱས་པའི་ཐོག་ནས་ད་ཤེས་ཡོན་སློབ་སྦྱོང་དུ་ཚང་མ་ཚུད་དེ་ཡོད་རེད་ད་ཡིན་ན་ཡང་ཡང་ཕྱི་རྒྱལ་ནས་ཚུར་ཡོང་ཡ་དང་ཡང་ཁོ་རང་ཚོ་ཕར་ལོག་འགྲོ་དགོས་ཡ་གནས་སྟངས་ད་དེ་འདྲའི་མང་པོ་ཡོང་སྲིད་པ་རེད་བ་ད་ག་ནང་བཞིན་རྒྱ་གར་ནང་ལ་ཡང་ཅིག་བསྡད་ཆོག་པ་ཡ་གི་ད་སློབ་ཕྲུག་གི་ད་ཐོངས་མཆན་ཡིག་ཆ་ཞུ་ཡ་དེ་ཚོ་མི་འགྲོ་སོང་འདྲ་བོ་ཕྱིན་པ་ན་དེ་ཕ་མས་གིས་གནང་བ་མ་གཏོགས་ཡ་ང་ཚོ་བོད་ཕྲུག་ཁྱིམ་སྡེ་གིས་དེ་འདྲའི་གི་དཔལ་འབྱོར་གི་མཐུན་རྐྱེན་ཆགས་ཐུབ་ཡ་གི་གནས་སྟངས་དེ་ག་ཚོད་མི་འདུག་བ། རྩ་བའི་བོད་ཁྱིམ་གྱི་དབྱར་གསེང་གི་སྐབས་བསྟུན་ཕྱི་རྒྱལ་བོད་ཕྲུག་ཚོར་ལས་རིམ་འདྲ་མིན་བཀོད་སྒྲིག་གིས་ལོ་ངོ་བཅོ་ལྔ་ལྷག་འགྲོ་བཞིན་པ་ཡིན་ནའང། རྡ་ཤོད་བོད་ཁྱིམ་འདིར་ཕ་མས་བློས་གཏོང་གནང་ཐུབ་པ་ཡིན་ན། ལོ་བཞི་ནས་ལྔ་གི་བར་རེ་སློབ་སྦྱོང་གནང་རྒྱུ་གི་དམིགས་ཚད་བཟུང་ཡོད་པ་དང། རྡ་ཤོད་བོད་ཁྱིམ་དུ་ཕྱི་རྒྱལ་གྱི་བོད་ཕྲུག་སློབ་འཇུག་གི་བརྒྱུད་རིམ་ནི། བོད་ཁྱིམ་རང་གི་གསལ་བསྒྲགས་གི་ནང་འཁོད་གི་དྲ་རྒྱ་གི་ཁ་བྱང་བརྒྱུད་ནས་འགེངས་ཤོག་བསྐངས་ཏེ། སྤྱི་ཟླ་ལྔ་པ་གི་ཚེས་པ་གཅིག་གི་ཉི་མ་འགྱངས་མེད་དུ་དོན་གཅོད་ཁག་ཏུ་ཕུལ་དགོས་པ་དང། སྤྱི་ཟླ་བདུན་པ་གི་ཚེས་པ་སོ་གཅིག་གི་ཉིན་ནས་ཕྲུ་གུ་ཚོ་སློབ་གྲྭར་འཛོམས་ནས་འབྱོར་ཐོ་འགོད་དགོས་པ། སྤྱི་ཟླ་བརྒྱད་པ་གི་ཚེས་པ་གཉིས་གི་ཉི་མ་ནས་སློབ་གྲྭ་དངོས་སུ་དབུ་འབྱེད་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་གྱི་སྲིད་བློན་མཆོག་ཁ་ཆེའི་ཡུལ་གྲུ United Arab Emirates ཟེར་བའི་ནང་ཕེབས་འབྱོར་བྱུང་ཡོད་པ་དང་ཉིན་གྲངས་བདུན་རིང་འཚམས་གཟིགས་གནང་རྒྱུ་ཡིན་འདུག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གཟའ་མིག་དམར་ཉིན UAE ཞེས་པའི་ཁ་ཆེའི་ཡུལ་གྲུ་དེར་ཕེབས་འབྱོར་བྱུང་ཡོད་ཅིང། དེ་ཡང་སྲིད་བློན་མོ་དྷི་མཆོག་གིས་ཡུལ་གྲུ་དེའི་ནང་འཚམས་གཟིགས་གནང་ཐེངས་བདུན་པ་དེ་ཡིན་ཞིང། ཁ་ཆེའི་ཡུལ་གྲུ་དེའི་ནང་རྒྱ་གར་གྱི་མི་སེར་ས་ཡ་མང་པོ་གནས་སྡོད་བྱེད་ཀྱི་ཡོད་པ་དང། སྲིད་བློན་མཆོག་ད་རེས་ཡུལ་གྲུ་དེའི་ནང་ལ་ཕེབས་དགོས་དོན་ཡང་རྒྱ་གར་གྱི་རྒྱལ་ཡོངས་གྲོས་ཚོགས་འོས་བསྡུ་རན་མཚམས་སུ་ཕེབས་པ་ཡིན་པ་རེད། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག United Arab Emirates ཡུལ་གྲུར་ཕེབས་འབྱོར་བྱུང་སྐབས་ཡུལ་དེའི་སྲིད་འཛིན་དང་དེ་མིན་དཔོན་རིགས་རྣམ་པས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་དང། སྲིད་བློན་མོ་དྷི་མཆོག་གིས་རྒྱ་གར་གྱི་མི་སེར་ཕོན་ཆེ་ཡོད་པའི་ཁ་ཆེའི་ཡུལ་གྲུ་དང་འབྲེལ་ལམ་བཟང་ཕྱོགས་སུ་བསྐྱོད་བཞིན་པ་དེ་སྲ་བརྟན་གཏོང་རྒྱུ་མ་ཟད་ཡུལ་གྲུ་གཉིས་དབར་ཚོང་དོན་དང་དཔལ་འབྱོར། ནུས་པ་འབྱུང་ཁུངས་སོགས་ཀྱི་ཐད་གྲོས་མཐུན་འཇོག་རྒྱུ་ཡིན་པའི་སྐོར་གསུངས་ཡོད་འདུག། རྒྱ་གར་གྱི་སྐུ་ཚབ་ཚོགས་པའི་གསལ་བསྒྲགས་སྤེལ་བའི་ནང། རྒྱ་གར་དེ་བཞིན United Arab Emirates ཡུལ་གྲུའི་རྡོ་སྣུམ་ཉོ་སྒྲུབ་མང་ཤོས་བྱེད་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང། ད་ལྟའི་ཆར་རྒྱ་གར་གྱིས་ཡུལ་གྲུ་དེ་ནས་རང་བྱུང་སོལ་རླངས་ཉོ་སྒྲུབ་བྱ་རྒྱུའི་དགོངས་བཞེས་གནང་གི་ཡོད་པའི་སྐོར་བཀོད་ཡོད་འདུག་ཡིན་ན་ཡང་ད་ལྟའི་ཆར United Arab Emirates ཡུལ་གྲུས་འཚམས་གཟིགས་དང་འབྲེལ་བའི་ཞིབ་ཕྲའི་ནང་དོན་གང་ཡང་ཕྱི་བསྒྲགས་བྱས་མེད་པ་རེད། གཟའ་མིག་དམར་གྱི་དགོང་མོ་རྒྱ་གར་གྱི་མི་སེར་ཁྲི་ཕྲག་ཁ་ཤས་འདུ་འཛོམས་ཀྱིས་སྲིད་བློན་མོ་དྷི་ལ་ཕེབས་བསུའི་སྣེ་ལེན་ཞུ་རྒྱུ་ཡིན་པ་དང། འདུ་འཛོམས་གོ་སྒྲིག་བྱེད་མཁན་གྱིས་འདུ་འཛོམས་དེའི་ཐོག་རྒྱ་གར་གྱི་མི་སེར་ཁོ་ན་ཕེབས་ཆོག་གི་ཡོད་པ་བརྗོད་ཡོད་འདུག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ད་རེས United Arab Emirates ཡུལ་ནང་གི་འཚམས་གཟིགས་དེ་ཡང་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཡུལ་གྲུ་དེ་ནང་ལ་འཚམས་གཟིགས་གནང་བའི་རྗེས་ཀྱི་འཚམས་གཟིགས་ཐོག་མ་དེ་ཆགས་ཡོད་པ་རེད། རྒྱ་གར་གྱི་ཞིང་པ་ཚོས་རྒྱ་གར་རྒྱལ་ས་ལྡི་ལི་གསར་པར་ལམ་བར་དུ་ཡོད་པའི་ར་བ་རྣམས་གཏོར་བཤིག་གིས་ངོ་རྒོལ་དང་སྦྲགས་གོམ་བགྲོད་བྱེད་སྐབས་རྒྱ་གར་གྱི་ཉེན་རྟོག་པས་ཞིང་པ་དང་གདོང་གཏུག་བརྒྱབ་འདུག་ཕྱི་ཚེས་བཅུ་གསུམ་རེས་གཟའ་མིག་དམར་ཉིན་རྒྱ་གར་ཞིང་པ་མི་ཚོགས་མང་པོ་འཛོམས་ནས་རྒྱ་གར་རྒྱལ་ས་ལྡི་ལི་གསར་པ་དང་བྱང་ཕྱོགས་སུ་ཧ་རི་ཡ་ན་མངའ་སྡེའི་ས་མཚམས་སུ་ཡོད་པའི་སྲུང་སྐྱོབ་ར་བ་རྣམས་གཏོར་བཤིག་བྱས་སྐབས་རྒྱ་གར་གྱི་ཉེན་རྟོག་པས་ཞིང་པ་རྣམས་ལ་མིག་ཆུའི་དུག་རླངས་གཏོར་བ་དང་དྲ་རྒྱའི་འབྲེལ་ལམ་མཚམས་འཇོག་བྱས་པ་སོགས་ཀྱི་གདོང་གཏུག་བྱུང་བ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཞིང་པ་རྣམས་ཀྱི་ངོ་རྒོལ་གྱི་རྣམ་པ་དང་མཚུངས་ཀྱི་ཡོད་འདུག་རྒྱ་གར་མངའ་སྡེ་ཧ་རི་ཡ་ན་དང་པཱན་ཇབ་ནང་གི་ཞིང་པ་ཚོས་ཞིང་ལས་ལོ་ཏོག་གི་ཉུང་མཐའི་རིན་གོང་དེ་ཁྲིམས་བཟོ་འགན་ལེན་བྱེད་དགོས་པ་དང། ཞིང་པ་ཚོར་ཉུང་མཐའི་རིན་གོང་ཐོབ་རྒྱུར་གཞུང་གིས་རྒྱབ་སྐྱོར་གནང་རྒྱུའི་ཁས་ལེན་ལག་བསྟར་དགོས་པའི་རེ་འདུན་བཏོན་ཡོད་པ་རེད་ལ་དེ་ལ་རྒྱ་གར་སྲིད་བློན་ན་རིན་དྷ་མོ་དྷི་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་བཅུ་གཉིས་སྐབས་སུ་ཞིང་པའི་ཐོན་སྐྱེད་ཕྱིར་ཚོང་བྱ་ཕྱོགས་ཀྱི་ཁྲིམས་འཆར་བཏོན་པ་དེར་ཞིང་པ་ཁྲི་ཕྲག་མང་པོས་རྒྱ་གར་རྒྱལ་ས་ལྡི་ལི་ནང་གི Red Fort རུ་ངོ་རྒོལ་ཤུགས་ཆེ་བརྒྱབ་པར་བརྟེན་མཐའ་མར་ཕྱིར་འཐེན་བྱ་དགོས་བྱུང་ཡོད་པ་རེད། ཞིང་ལས་ཐོན་སྐྱེད་ཡོངས་ལ་ཁེ་ཕན་ཡོད་པའི་རིན་གོང་ཐོབ་ཐབས་སུ་ཞིང་པ་དང་གཞུང་གི་ལས་བྱེད་པ་རྣམས་རིམ་བཞིན་ཚོགས་འདུ་མང་པོ་འཚོགས་ཡོད་ཀྱང་ད་བར་གྲུབ་འབྲས་གང་ཡང་བྱུང་མེད་པ་རེད། ད་ལྟའི་ཞིང་པའི་ངོ་རྒོལ་གོམ་བགྲོད་དེ་རྒྱལ་ཡོངས་འོས་བསྡུའི་ཟླ་བ་འགའ་ཤས་ཀྱི་སྔོན་ལ་བྱུང་བཞིན་ཡོད་པ་དང་དེ་ཡང་ལྡི་ལི་ཅ་ལོ་ཡང་ན་ལྡི་ལིར་གོམ་བགྲོད་ཅེས་འབོད་ཀྱི་ཡོད་པ་རེད་འདུག་རྒྱ་གར་རྒྱལ་ཡོངས་ཀྱི་གྲོས་ཚོགས་འོས་བསྡུའི་ནང་སྲིད་བློན Narendra Modi དབུ་ཁྲིད་པའི Bharatiya Janata Party སྲིད་དོན་ཚོགས་པ་རྒྱལ་ཁ་ཐོབ་སྟེ་སླར་ཡང་སྲིད་བློན་སྐབས་གསུམ་པ་ཐོབ་རྒྱུ་ཡིན་པའི་རེ་བ་བྱེད་ཀྱི་ཡོད་འདུག། ཕྱོགས་འགལ་ཀོང་རེས་ཚོགས་པའི་ཞིང་པའི་ཞིང་པ་ཚོའི་དགོས་འདུན་བསྒྲུབ་རྒྱུའི་ཁས་ལེན་ཡོད་པ་རཱ་ཧུལ་གྷན་དྷི་ཡིས་གསུངས་འདུག། རྒྱ་ནག་ནང་ཕྲུ་གུའི་སྐྱེས་ཚད་ཇེ་ཉུང་དུ་འགྲོ་བཞིན་པ་སོགས་ཀྱི་རྐྱེན་པས་སྤྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་ཤར་སྐབས་གཞི་རིམ་སློབ་གྲྭའི་དགེ་རྒན་ས་ཡ་གཅིག་དང་ཕྱེད་ཀ་ལྷག་འཕར་འཐོལ་དང་འབྲིང་རིམ་སློབ་གྲྭའི་དགེ་རྒན་སུམ་འབུམ་བདུན་ཁྲི་ལྷག་མང་བའི་དཀའ་ངལ་འཕྲད་ས་ཡོད་པའི་གནས་ཚུལ་ཐོན་འདུག།

དེ་ནི་གཙོ་བོ་རྒྱ་ནག་ནང་ཕྲུ་གུ་གསར་པ་སྐྱེ་རྒྱུའི་གྲངས་འབོར་ཇེ་ཉུང་དུ་ཕྱིན་པ་དང་ད་དུང་འགྲོ་བཞིན་པའི་རྐྱེན་གྱིས་འབྱུང་འགྱུར་གྱི་ལོ་བཅུའི་ནང་ཚུད་ལ་དགེ་རྒན་ས་ཡ་མང་པོའི་ལས་ཀ་ཤོར་བའི་ཉེན་ཁ་ཡོད་འདུག་ཡང་དེང་སྐབས་རྒྱ་ནག་ནང་རྒས་ཡོལ་དུ་འགྲོ་མཁན་ཇེ་ཉུང་དུ་འགྲོ་བཞིན་པ་དང་ཕྲུ་གུ་གསར་པ་སྐྱེ་རྒྱུའི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པའི་རྐྱེན་གྱིས་རྒྱ་ནག་ནང་གི་སྐྱེ་འཆིའི་གྲངས་ཚད་ཀྱི་རེའུ་མིག་ལ་འགྱུར་བ་ཤུགས་ཆེ་འགྲོ་མུས་ཡིན་པ་དེས་དཔལ་འབྱོར་ཡར་རྒྱས་ཀྱི་ཚད་གཞི་རྒུད་དུ་འགྲོ་རྒྱུ་དང་སྤྱི་ཚོགས་ཀྱི་བདེ་འཇགས་སྲུང་སྐྱོབ་ལ་དོ་ཕོག་ཐེབས་རྒྱུ་སོགས་ཤུགས་རྐྱེན་ཆེན་པོ་བཟོ་ས་ཡོད་པའི་གནས་ཚུལ་བཀོད་འདུག། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་གི་ཚོང་ལས་ཁང་གསུམ་ལ་ཚོང་ལས་ཕྱིར་གཏོང་བཀག་སྡོམ་བྱ་འཆར་འདུག་ཕྱི་ཚེས་བཅུ་གསུམ་ཉིན་ཡུ་ཀེ་རེན་ལ་ཨུ་རུ་སུས་བཙན་འཛུལ་དམག་འཁྲུག་འབྲེལ་བའི་ཚོང་ལས་བཀག་སྡོམ་གྱི་ཉེས་ཆད་གསར་པའི་ཆ་ཤས་སུ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཚོང་ལས་ཁང་ཁྱོན་ཉི་ཤུ་ནང་ནས་རྒྱ་ནག་གི་ཚོང་ལས་ཁང་གསུམ་དང་རྒྱ་གར་དང་ཏར་ཀི་གི་ཚོང་ལས་ཁང་གཅིག་ལ་ཕྱིར་གཏོང་བཀག་སྡོམ་བྱ་རྒྱུའི་གྲོས་འཆར་བཏོན་གནང་འདུག། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཨུ་རུ་སུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གཉིས་པའི་ནང་ཨུ་རུ་སུས་ཡུཀ་རེན་བཙན་འཛུལ་ཆ་ཚང་བ་ཞིག་བྱས་ནས་ལོ་འཁོར་གཉིས་འཁོར་བའི་དུས་དྲན་དང་དུས་མཚུངས་སུ་ཨུ་རུ་སུ་ལ་ཉེས་ཆད་རྣམ་གྲངས་བཅུ་གསུམ་གཅོད་རྒྱུའི་སྐོར་ལ་གྲོས་བསྡུར་བྱེད་བཞིན་ཡོད་པ་རེད་འདུག་དེ་མཚུངས་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཁེ་ལས་དྲུག་བརྒྱ་ལྷག་ལ་བཀག་སྡོམ་ཡོད་པའི་ནང་ནས་ཧོང་ཀོང་ནང་རྒྱ་ནག་གི་ཁེ་ལས་གསུམ་དང་གཞན་རྒྱལ་ཁབ་ཨེ་ཤི་ཡའི་ནང་གི་ཨར་མེ་ནི་ཡ་དང་ཨ་རབ་ཨེ་མི་རེ་ཏས་དང་ཨུས་བེ་ཀིས་ཐན་བཅས་ཚུད་ཡོད་འདུག་གལ་སྲིད་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་གྲོས་འཆར་དེ་མོས་མཐུན་བྱས་ན་དེ་ནི་རྒྱ་ནག་གིས་ཨུ་རུ་སུར་རོགས་རམ་བྱས་པའི་རྐྱེན་གྱིས་ཉེས་མིང་འོག་ཚུད་པ་དེ་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཨུ་རུ་སུར་དེ་སྔ་ཉེས་ཆད་བཅུ་གཉིས་བཅད་ཟིན་པ་དང་ད་དུང་ཨུ་རུ་སུའི་དཔོན་རིགས་ཚོའི་རྒྱུ་ནོར་བཀག་སྐྱིལ་དང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ནང་མཐོང་མཆན Visa ཆོག་མཆན་འགོག་རྒྱུ་བཅས་ཀྱི་ཉེས་ཆད་གསར་པ་འགེལ་འཆར་འདུག།

རྩིབས་རི་ལོ་པཎ་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་བོད་མི་མང་སྤྱི་འཐུས་དང་སྤྱི་ཟུར་རྣམ་པ། བལ་ཡུལ་དོན་གཅོད་ལས་ཁང་གི་དྲུང་ཆེ་སོགས་ས་གནས་འཐུས་ཚོགས་དང་ས་གནས་འགོ་འཛིན་ཁག་དེ་བཞིན་རང་བདེན་ཚོགས་གཙོ་བཅས་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་སྐུ་ཚབ། གཞན་ཡང་དགོན་སྡེ་ཁག་གི་མཁན་རིན་པོ་ཆེ་རྣམས་དང་ལྷག་པར་བལ་ཡུལ་ནང་གི་ཨོ་སི་ཁྲུ་ལི་ཡའི་གཞུང་ཚབ་ཆེན་མོ་དང་ཨ་རིའི་གཞུང་ཚབ་གཞོན་པས་གཙོས། གཞུང་ཚབ་མང་པོའི་སྐུ་ཚབ་སྡེ་ཚན་ལས་བྱེད་པ་སོགས་སེར་སྐྱ་མི་མང་འདུ་འཛོམས་ཐོག་ལ་བལ་ཡུལ་གཞུང་གི་དམ་བསྒྲགས་མེད་པར་ཆོས་ཕྱོགས་དང་འཁྲབ་སྟོན་གྱི་མཛད་སྒོ་ལེགས་པར་གྲུབ་མཚམས་བལ་ཡུལ་མཆོད་རྟེན་གྱི་ཉེ་འདབས་སྲོང་བཙན་བལ་བཟའ་གཏན་ཉིན་མཐོ་སློབ་ཏུ་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པས་ལྷ་གཞུང་དྲི་མེད་ཀུན་ལྡན་གྱི་རྣམ་ཐར་འཁྲབ་སྟོན་གཟབ་རྒྱས་གནང་ནས་བོད་ཀྱི་ལོ་གསར་སྲུང་བརྩི་གཟབ་རྒྱས་ཞུས་གནང་ཡོད་འདུག། དེ་ལྟར་ལྡི་ལི་སྐུ་ཚབ་དོན་གཅོད་ཁང་གིས་ཀྱང་ལོ་གསར་ཚེས་གཅིག་ཉིན་བོད་ཀྱི་ལོ་གསར་སྲུང་བརྩི་ཞུས་གནང་ཡོད་པའི་སྐོར་སོགས་ཞིབ་ཕྲའི་གནས་ཚུལ་གཤམ་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་སྐུ་ཚབ་དོན་གཅོད་ལས་ཁང་གིས་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་རྟེན་འབྲེལ་མཚོན་ཆེད། ཚེས་པ་གཅིག་ཉིན་མཛད་སྒོ་སྟབས་བདེ་ཞིག་སྐུ་ཚབ་དོན་གཅོད་ཁང་ནང་གོ་སྒྲིག་ཞུ་སྐབས་རྒྱལ་ས་ལྡི་ལིའི་ནང་རྟེན་གཞི་གནང་བའི་ཨོ་སི་ཁྲི་ལི་ཡའི་གཞུང་ཚབ་ཆེན་མོ་དང་ཨ་རིའི་གཞུང་ཚབ་གཞོན་པ་གཙོས་པའི་ལས་བྱེད་པ་དང་ས་གནས་བོད་མིའི་སྒྲིག་འཛུགས་ཁག་གི་སྐུ་ཚབ་ཚོགས་མི་སོགས་མཉམ་ཞུགས་གནང་འདུག་འདི་ཡི་སྐོར་ལྡི་ལི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པས་ཁོང་གིས་གསུངས་དོན། ཨེ་ཤེ་ཡ་རང་དབང་རླུང་འཕྲིན་གསན་གཟིགས་གནང་མཁན་མནའ་བྷ་ལེན་གྱི་ཚང་མ་ལ་ངས་ལྡི་ལི་སྐུ་ཚབ་དོན་ཁང་གི་ཚབ་ཞུས་ཏེ་ཐོག་མ་དེ་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལོ་ལྟར་བཞིན་ད་ལོ་ལོ་གསར་གྱི་ཉིན་མོ་དེ་ང་ཚོའི་ལྡི་ལི་དོན་ཁང་གི་ཚོགས་ཁང་ནང་ལྡི་ལི་དོན་ཁང་ལས་བྱེད་རེད་ད་ག་ནང་བཞིན་ས་གནས་རྒྱ་མཐུས་གཙོས་པའི་ཚོགས་སྡེ་ཁག་གི་འཐུས་མི་ཁག་ཅིག་ང་ཚོ་དེ་མཉམ་དུ། འཛོམས་བྱས་ལོ་གསར་འཚམས་འདྲིའི་མཛད་སྒོ་སྟབས་བདེ་ཞིག་གོ་སྒྲིག་ཞུ་སྲོལ་ཡོད་པ་ནང་བཞིན་ང་ཚོས་དེ་རིང་མཛད་སྒོ་སྟབས་བདེ་ཞིག་གོ་སྒྲིག་ཞུས་པ་ཡིན། ནམ་རྒྱུན་དང་མ་འདྲ་བའི་ང་ཚོས་ད་ལོ་གཞུང་ཚབ་ཁག་ཅིག་མགྲོན་འབོད་ཞུས་པ་ཡིན། ང་ཚོའི་ཚོགས་ཁང་ཆུང་ཆུང་ཡོད་ཙང་གཞུང་ཚབ་རེ་ཟུང་ཞིག་མ་ཞིག་གདན་འདྲེན་ཞུས་མེད། ཡིན་ནའི་ང་ཚོས་གདན་འདྲེན་ཞུས་པ་ནང་བཞིན་ཁོང་རྣམ་པ་ཚང་མ་ཕེབས་པ་དེ་ང་ཚོ་དགའ་པོ་ཞིག་བྱུང་སོང། ཨ་ནི་དེ་རིང་ཕེབས་མཁན་ནང་ལ་ལི་ཐི་ཡི་ན་གཞུང་ཚབ་བྱས། Austria གཞུང་ཚབ་བྱས། ཨ་རིའི་གཞུང་ཚབ་གཞོན་པ་དང་ལས་བྱེད་ཁག་ཅིག། ད་ག་ནང་བཞིན་ཐའེ་ཝན་གཞུང་ཚབ་གཞོན་པ་དང་ལས་བྱེད་ཁག་ཅིག་ཡང་གཞུང་ཚབ་གཞན་ཁག་ཅིག་གི་ལས་བྱེད་ཡང་དུ་མཉམ་ཞུགས་གནང་བྱས་དེ་རིང་མཛད་སྒོ་ཡག་པོ་ཞིག་བྱུང་སོང་འདི་ཞུ་བ་ཡིན། ཡང་ལྡི་ལི་སྐུ་ཚབ་དོན་གཅོད་ཁང་གི་སྤྱི་ཁྱབ་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་ཀྱིས་མུ་མཐུད་ནས་གསུངས་དོན།

ཨ་ནི་ཕས་སུ། དངོས་གནས་བྱས་ན་ང་ཚོའི་མཛད་སྒོ་འདི་ཞོགས་ཀའི་ཆུ་ཚོད་བཅུ་བ་ནས་བཅུ་གཅིག་བྱས་ཨ་ནི་རྣམ་པ་ཚོ་ཁྱུག་ཙམ་རིང་ཕལ་ཆེར་གསོལ་ཇ་བཞེས་དུ་བྱས་ཨ་ནི་འདི་ནས་ཕར་ཕེབས་ན་འགྲིག་རེད་ཟེར་ལ་ངས་ང་ཚོས་དུ་ཞུས་པ་ཡིན་ཏེ། ཡིན་ན་ཡང་ཁོ་རང་ཚོ་ཕེབས་མཁན་ཚང་མ་ཆུ་ཚོད་བཅུ་བ་ནས་ཕལ་ཆེར་མཛད་སྒོ་བའི་ཆུ་ཚོད་བཅུ་མཛད་སྒོ་ཞུ་རུ་བ་ང་ཚོ།

རྩིབ་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་མཆོག་བོད་མི་མང་གི་སྤྱི་འཐུས་དང་སྤྱི་འཐུས་ཟུར་པ་ས་གནས་འཐུས་ཚོགས་དང་ས་གནས་འགོ་འཛིན་ཁག་རང་བདེན་ཚོགས་ཆུང་གི་ཚོགས་གཙོ་དང་གཞུང་འབྲེལ་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་རྣམ་པ། བལ་ཡུལ་ནང་གི་དགོན་སྡེ་ཁག་གི་སྐུ་ཚབ་རྣམས་དང་བལ་ཡུལ་ནང་གི་ཨོས་ཏྲེ་ལི་ཡའི་གཞུང་ཚབ་ཆེན་མོ་དང་ཨ་རིའི་གཞུང་ཚབ་གཞོན་པ་དབུས་པའི་ཕྱི་རྒྱལ་གྱི་གཞུང་ཚབ་མང་པོའི་ལས་བྱེད་དང་བོད་མི་སེར་སྐྱ་མང་པོ་འདུ་འཛོམས་ཐོག་སྲུང་བརྩི་ཞུས་གནང་འདུག།

མི་སྣ་མང་པོ་འདུ་འཛོམས་བྱེད་མ་ཐུབ་པའི་གནས་སྟངས་ཤིག་འདི་འདྲས་ཆགས་བསྡད་ཡོད་རེད་གཞི་རྩ་ང་ཚོ། དེ་རིང་ཁ་སང་ང་ཚོ་གནས་ཡུལ་རྒྱལ་ཁབ་བྱས་ད་ག་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཕེབས་མཁན་རེད་ཚང་མས་ཀྱིས་འཛམ་གླིང་གི་འགྲོ་སྟངས་བྱས་ནས Happy Losar Happy Losar ཟེར་ཚང་མས་ཀྱིས་གསུང་གི་ཡོད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་ལོ་གསར་ལ་ཡང་གང་དག་ཅིག་དགའ་ཞིང་སྤྲོ་ཞིང་དེ་ཡོང་བའི་གི་བཀྲ་ཤིས་སྨོན་འདུན་དང་འཚམས་འདྲི་ཞུ་ཡ་དང་འབྱུང་འགྱུར་ལོ་དེ་ནང་ལ་ཡང་བྱ་བ་ལམ་འགྲོ་ཚེ་རིང་ནད་མེད་དེ་འདྲས་ཡོང་ཡ་གི་མཚོན་པའི་གི་ཨ་ནི་སྨོན་ཚིག་ཞུ་ཡ་གི་དུས་ཚིགས་ཤིག་རེད་ཨ་ནི་ཚང་མ་དགའ་དགའ་སྤྲོ་སྤྲོ་ཡོད་པ་དང། གཞི་ལ་བཞག་པའི་ཐོག་ནས་ཡིན་ན་ཡང་ང་ཚོ་སྐྱབས་བཅོལ་བའི་གནས་སྟངས་ཅིག་གི་ཐོག་ནས་ད་དེ་རིང་ཁ་སང་ང་ཚོ་བལ་ཡུལ་ནང་ལ་ཡིན་པ་ཡིན་ན་ཡང་སྟབས་ལེགས་པ་ཅིག་ལ། ང་ཚོ་ད་ཆོས་ལུགས་གཅིག་པ་མི་རིགས་གཅིག་པ་རིག་གཞུང་གཅིག་པ་སོ་སོའི་གི་བོད་རིགས་རིགས་སུ་གྱུར་བའི་གི་ཨ་ནི་རྒྱལ་པོ་ལོ་གསར་དང་བསོད་ནམས་ལོ་གསར་འདི་རྒྱལ་ཁབ་འདིའི་ནང་ལ་ནང་ལ་ཡང་གོང་ད་ཡོངས་གྲགས་རྒྱལ་ཁབ་གི་སྲུང་བརྩི་ཞུ་ཡའི་གི་དུས་སྟོན་འདི་ཆགས་བསྡད་གི་རེད་འདི་གནས་སྟངས་གནས་ལུགས་གི་ཐོག་ནས་བོད་ཀྱི་ལོ་གསར་ཞུ་གི་འོག་མར་དེ་ཡིན་པ་ཡིན་ན་ཡང་ད་ང་ཚོ་བོད་ཀྱི་ལོ་གསར་འདི་བོད་རིགས་ཚང་མ་གི་ད།

གཞས་སྣ་འཁྲབ་སྟོན་སོགས་གཟིགས་འབུལ་གྱི་མཛད་སྒོ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་བལ་ཡུལ་མཆོད་རྟེན་ཆེན་པོའི་ཉེ་འདབས་སུ་ཆགས་པའི་སྲོང་བཙན་བལ་བཟའ་གཏན་ཉིན་མཐོ་སློབ་ནང་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པའི་ངོས་ནས་ལྷ་གཞུང་དྲི་མེད་ཀུན་ལྡན་གྱི་རྣམ་ཐར་འཁྲབ་སྟོན་ཞུས་ཡོད་པའི་གནས་ཚུལ་འདུག། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན། ང་སེང་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་ལོ་གསར་སྲུང་བརྩི་ཞུ་བཞིན་པ་དང་བསྟུན་ནས་རྒྱ་གར་བྱང་ཕྱོགས་ཨ་རུ་ན་ཅལ་མངའ་སྡེའམ་མོན་ཡུལ་ཁུལ་གྱི་མི་མང་རྣམས་དང་ལ་དྭགས་ཀྱི་མི་མང་རྣམས་ཀྱིས་ལོ་གསར་སྲུང་བརྩི་ཞུ་ཕྱོགས་སོགས་ཀྱི་སྐོར་འབྲེལ་ཡོད་མི་སྣར་སེང་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུ་དང་སྦྲགས། ད་ལྟ་གོང་དུ་ངོ་སྤྲོད་གནང་བ་ལྟར་བོད་ཀྱི་ལོ་གསར་སྲུང་བརྩི་ཞུ་དང་ཞུ་བཞིན་པ་དང་བསྟུན་ནས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའམ་མོན་ཡུལ་ཁུལ་གྱི་མི་མང་རྣམས་དང་ལ་དྭགས་ཀྱི་མི་མང་རྣམས་ཀྱིས་ལོ་གསར་སྲུང་བརྩི་ཞུ་ཕྱོགས་སྐོར་འབྲེལ་ཡོད་མི་སྣར་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཐོག་མར་མོན་རྟ་དབང་ལྷ་རྩེ་དགོན་པའི་མཁན་ཟུར་དགེ་བཤེས་ངག་དབང་ནོར་བུ་ལགས་ལ་འདི་ཟླའི་ཚེས་བཅུ་སྟེ་རེས་གཟའ་སྤེན་པའི་ཉིན་བོད་ཀྱི་ལོ་གསར་ཚེས་གཅིག་ནས་བཟུང་དུས་གཙོས་པའི་འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་རྣམས་ཀྱིས་ལོ་གསར་སྲུང་བརྩི་ཞུ་དང་ཞུ་བཞིན་ཡོད་སྟབས་མོན་ཡུལ་མི་མང་རྣམས་ཀྱིས་ལོ་གསར་སྲུང་བརྩི་ཞུ་ཕྱོགས་སྐོར་ཞལ་པར་བརྒྱུད་གནས་འདྲི་ཞུས་པའི་དགེ་བཤེས་ལགས་ཀྱིས་གསལ་བཤད་ཟབ་ཞིང་རྒྱས་པ་གནང་དོན། ཨ་ལེ་དང་པོ་ད་ལོ་གསར་བ་ཚེས་ལ་ཉེ་བ་ཡིན་ཙང་ཨ་ནི་ལོ་གསར་བའི་ཐོག་ནས་རྣམ་པ་ལྷན་རྒྱས་ཚང་མ་ལོག་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨ་ནེ་ད་ལྟ་དེ་མོན་ཡུལ་ཁུལ་གྱི་ལོ་གསར་བཏང་ཕྱོགས་སྐོར་དེ། བཀའ་འདྲི་ཞིག་གནང་འདུག་ད་དེ་མོན་ཡུལ་ཁུལ་གྱི་ལོ་གསར་བཏང་ཕྱོགས་དེ་རྩ་བའི་ང་རང་ཚོ་བོད་ལུགས་དང་གཅིག་པ་གཅིག་རྐྱང་རེད་ང་རང་ཚོ་ཟླ་བ་དང་པའི་ཚེས་པ་གཅིག་ནས་དབུ་ཚུགས་ཡ་དང་ཨ་ནེ་ཟླ་བ་བཅུ་གཉིས་པ་ལོ་རྙིང་པའི་གི་ཟླ་བ་བཅུ་གཉིས་པའི་ཟླ་གཞུག་ལ་ཡ་ཨ་ནེ་ཡའི་ཉི་ཤུ་དགུ་གི་དགུ་ཐུག་དེ་ཚོ། བརྩི་སྲུང་བྱེད་སྟངས་དེ་ཚོ་སྔ་མོ་ནས་གཅིག་པ་འདྲ་ཅིག་རེད་ལ་ག་རེ་ཟེར་ཉི་ཤུ་དགུ་གི་དགུ་ཐུག་དེ་ཚོའི་ང་ཚོ་དེ་བརྩི་སྲུང་དེ་ང་ཚོ་བོད་ལ་ཡ་གཅིག་ཕེ་གི་ད་དགུ་ཐུག་གི་ཕེ་གི་རྩེད་འཇོར་གོ་ཡ་དང་ཨ་ནེ་དགུ་ཐུག་ནང་ལ་ཡ་བྱེད་ཚེ་ང་རང་ཚོ་ནམ་རྒྱུན་མི་བཟང་ངན་ཡ་རབ་སྤྱོད་བཟང་དང་དེ་འདྲས་གི་ད་མཚོན་རྟགས་མང་པོ་ཅིག་བླུག་གི་རེད་པ་དེ་ཚོ་བླུག་ཡ་དེ་ཚོ་སྔ་མོ་ནས་ང་ཚོ་དེ་བ་ལས་དུ་དར་སྲོལ་ཡོད་པ་ཅིག་རེད་ཤག་ཨ་ནེ་ད་ལོ་གསར་ཚེས་པ་གཅིག་ནས་བྱས་ནས་ད་ང་ཚོ་དེ་ཕལ་ཆེར། ཚེས་བཅོ་ལྔ་ཉི་ཤུ་ཚོའི་བར་དུ་ད་ཕལ་ཆེར་ལོ་གསར་དེ་དུས་བབ་འདྲ་པོ་ཅིག་ཡོང་རེད་སྤྱི་ཡོངས་དང་གྲོང་གསེབ་བར་དུ་ཚང་མ་ལོག་ང་ཚོ་ལོ་གསར་ཚེས་པ་གཅིག་གཉིས་ཀ་དེ་སྤྱི་བཏང་ད། ང་གཞོན་ནུའི་ཐོག་ནས་སྲུང་བརྩི་ཞུ་སྟངས་དེ་ཚེས་པ་གཅིག་དེ་ཨ་ནེ་བླ་མའི་ལོ་གསར་ཟེར་ཡ་དང་ཚེས་པ་གཉིས་དེ་བོད་རྒྱལ་པོའི་ལོ་གསར་ཟེར་ཡ་དང་ཚེས་པ་གསུམ་དེ་ཆོས་སྐྱོང་ལོ་གསར་ཟེར་ཡ་འདྲ་པོ་ཨ་དེ་རེད་ཡོད་རེད་ཨ་ནི་ད་ང་ཚོ་དེ། སྔ་མོ་ད་མོ་ཊ་གི་ཆ་རྐྱེན་དང་གེ་གེ་ཡོད་མ་རེད་པ་མེད་པ་ཡིན་ཙང་ཨ་ནེ་དེ་བ་ཉེ་སྐོར་ཡོད་མཁན་མང་པོ་ཅིག་ཨ་ནེ་ཡ་གི་དེ་བ་རྟ་དབང་དགོན་པའི་མཁན་རིན་པོ་ཆེ་སར་མཇལ་ཁར་བཅར་ཡ་དང་ཚེས་པ་གསུམ་ལ་ཡ། ལྷ་མོའི་སྐུ་མདུན་ལ་ཡའི་ཇ་སྐྱེམས་ཕུལ་ཁ་བཅར་ཡ་དང་དེ་ཚོ་ཡང་ཁོ་རང་ཚོ་ད་དེ་ཉེ་སྐོར་གྱི་ཡོད་པའི་རྟ་དབང་ཞོལ་དང་ད་དེ་ཚོ་གྲོང་པ་ཉེ་སྐོར་དེ་གའི་དེ་ད་སྔ་མོ་པས་སྲོལ་རྒྱུན་འདི་དར་སྲོལ་ཆེན་པོ་ཞེ་དྲག་ཡོད་རེད་ཨ། ཡུལ་པ་ཚོ་ད་ཐག་རིང་པོ་ནས་སོང་ཙང་གོམ་པ་རྒྱང་ཐག་རིང་པོ་ནས་ཡོང་དགོས་པ་ཨ་བལྟས་ཚེ་ཡོང་མཁན་ཉུང་ང་ཡོད་རེད་ད། ཟླ་བ་དང་པོའི་ཚེས་པ་བཅོ་ལྔ་དེ་དམིགས་བསལ་གྱི་ཡང་དགོན་པ་ཁག་ལ་མཆོད་མཇལ་འགྲོ་ཡ་ཡིན་ཙང་ད་གོམ་པ་རྒྱབ་ནས་དཀའ་ལས་རྒྱབ་ནས་དགོན་པ་ཁག་དེ་བ་ཅིག་ཡོད་པ་དང་ག་ཚད་ཐུབ་ཐུབ་ཀྱི་ཁོ་རང་ཚོ་མཇལ་ཁ་ཞུ་ཡ་དང་ད་དེ་ལས་ཡ་མཆོད་མེ་མར་མེ་ཞེ་བྱས་ཞུ་ཡག་དང་དེ་འདྲའི་གི་རིགས་དེ་ཞེ་པོ་ཅིག་འབད་བརྩོན་ཆེན་པོ་ཞུ་གི་རེད་ད་དེ་རིང་ཁ་སང་དུས་ཚོད་ལ་བརྟེན་པའི་ཡིན་ནི་ད་མི་ཚང་མ་ལ་ཡར་རྒྱས་ཀྱི་རྣམ་པ་ཡག་པོ་ཡོད་པ་བྱས་ཙང་ཨ་ནེ་མོ་ཊ་ཡོད་མཁན་ད་ཆ་རྐྱེན་མང་པོ་ཞེ་པོ་ཅིག་རུ་བ་དེ་ཡིན་དུས་ཙམ་པ་ལ་ད་དཔེར་ན་ཚེས་པ་གཅིག་བྱས་དེ་ནས་ཚེས་པ་གསུམ་དེ་ཚོ་ཞེ་པོ་ཅིག་ད་ཡག་མ་མཆོད་མཇལ་བཅར་ཡག་དང་ལ་ར་མཁན་རིན་པོ་ཆེ་དང་བླ་མ་ཚོ་སྐུ་མདུན་བཅར་ཡག་དེ་གི་དེ་ཨ་གཙོ་བོ་ནི་མི་རྒྱལ་བ་ཐམས་ཅད་མཁྱེན་པའི་བཞུགས་ཁྲི་རིན་པོ་ཆེ་ད། གཙུག་ལག་ཁང་ཚང་མ་ལ་ཡོད་པ་ཡིན་ཙང་དེའི་སྐུ་པར་མཐོང་གྲོལ་རིན་པོ་ཆེ་མཇལ་དར་ཕུལ་མཇལ་ཁ་ཞུ་དེ་ནས་གནས་ཀྱི་བླ་མ་འདྲ་བོ་སུ་ཡོད་ན་དེ་ཚོ་ལ་མཇལ་དར་ཕུལ་མཇལ་ཁ་ཞུ་ཡ་དེ་ད་དར་སྲོལ་ཆེན་པོ་ཞེ་དྲག་རེད་ཤག་ད་དཔེར་ན་སང་ཉིན་ང་ཚོ་ད་ད་ཤིང་འབྲུག་ལོ་གི་ལོ་གསར་བའི་ད་ཚེས་པ་གཅིག་གི་སང་ཉིན་ཤར་ཡོང་དུས་ཙམ་པ་ལ་ད་ག་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པའི་དགེ་འདུན་འདུས་པ་རྒྱ་མཚོ་ནས་ཨ་ནེ་མཁན་བླ་འདུས་མང་བཞུགས་གི་ཐོག་ནས་ཚོགས་ལ་ཡ་ལྷ་མོའི་ཚེས་གཏོར་གནང་གི་རེད་པ། དེ་བྱེད་དུས་ཙམ་པ་ནི་ཚོགས་དེ་སྔ་པོ་ཞིག་འཚོགས་གནང་གི་རེད་ད་མཚན་ནམ་ཕྱེད་ཆུ་ཚོད་གཉིས་པ་དེ་བ་ནི་ཚོགས་བྱས་ནས་ལྷ་མོའི་ཚེས་གཏོར་གནང་ཨ་ལྷ་མོའི་ཚེས་གཏོར་སྐབས་ལ་ཡ་ནི་ཕྱི་ལོགས་ནས་མི་མང་ཨ་དེ་བ་ད་ཕེབས་འགྲོ་ཡོད་པ་ཡིན་ཙང་མི་མང་ཕེབས་མཁན་ཞེ་དྲག་མང་པོ་ཡོད་རེད་དེ་ནི་ད་ཚེས་པ་གསུམ་ལ་ཆོས་སྐྱོང་ལོ་གསར་གཉིས་ཀ་དེ་དེ་བ་ཨ་དམར་ནག་གཉིས་ལ་ཡ་དེ་བཅའ་མཁན་འབུལ་ཡ་དང་ཨ་ནི་དགོན་པ་ལ་མཆོད་མཇལ་བཅར་ཡ་དེ་བས་ཤི་འོ་ཅི་བས་ད་དེང་སང་བས་ཆིག་བས་གི་བང་སྒྲིག་ནས་འགྲོ་དགོས་ཡ་འགྲོ་བ་དེ་འདྲས་བས་འཚང་ཁ་ཤིག་ཤིག་བྱས་ནས་མཆོད་མཇལ་བཅར་ཡ་དེ་ཚོ་ད་ཞེ་དྲག་གི་ཕེབས་མཁན་ད་གཟོད་གྲོགས་པོ་ཆེན་པོ་ད་ཡར་རྒྱས་ཀྱི་རྣམ་པ་འདྲ་བོ་རེད། ད་ང་ཚོ་འདིར་སྨོན་ལམ་དེ་བཅུ་གཅིག་ནས་བཅོ་ལྔ་བར་དུ་ད་སྨོན་ལམ་ཆེན་པོ་རྡོ་རྩུ་ཚོགས་ཡ་དང་འདི་ང་ཚོ་ཕྱག་ཚོད་སྨོན་ལམ་གསུང་ཡ་རེད་སྐྱེ་རབས་གསུང་ཆོས་གནང་ཡ་རེད་ཨ་ནི་འདིར་སློབ་གཉེར་བ་ཚོ་གི་དམ་བཅའ་གནང་ཡ་རེད་ཨ་ནི་སྐམ་ཚོགས་ཚོགས་ཡ་འདི་གས་འདི་ད་ཚེས་པ་བཅུ་གཅིག་ནས་བཅོ་ལྔ་བར་དུ་ཡོད་རེད་པ། ཡ། མཁན་ཟུར་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་བོད་ཟླ་དང་པོའི་ཚེས་བཅོ་ལྔའི་རྗེས་སུ་མོན་ཡུལ་མི་མང་རྣམས་ཀྱིས་མ་མཐར་ཡང་ཉི་མ་གསུམ་རིང་བཅོ་ལྔ་ལོ་གསར་ཟེར་བ་ཞིག་དམིགས་བསལ་གཏོང་གནང་གི་ཡོད་སྐོར་གསུངས་དོན། ད་ང་ཚོ་དེ་མོན་པ་ཚོ་ཐུན་མོང་མ་ཡིན་པའི་ཡང་ཚེས་པ་བཅོ་ལྔ་དེ་ཉིན་མོ་དེ་སྒང་ག་མཆོད་མཇལ་ཕེབས་དགོས་ཡ་དེ་གི་དེ་བས་བཅོ་ལྔ་ནས་ཕར་བརྩིས་པའི་ཉི་མ་གསུམ་ཉུང་ཤོས་ལས་བཅོ་ལྔ་ལོ་གསར་ཟེར་ནས་ཨོ་དེ་བཏང་གི་རེད་ཁོང་ཚོ་ལོ་ཉི་མ་གསུམ་བཞི་ཅིག་བཏང་གི་རེད་ཨོ་དེ་ད་དམིགས་བསལ་བྱས་མོན་པ་ཚོ་དེ་ཕལ་ཆེར་ང་ཚོ་དེ་བོད་པའི་སྤྱི་ཚོགས་ནང་ཕལ་ཆེར་དེ་མེད་པའི་བཟོ་འདྲ་ཅིག་འདུག་པ། ཡང་ཁོང་གིས་མོན་ཡུལ་ཁུལ་གྱི་གྲོང་ཚོ་ཁ་ཤས་ཀྱིས་བཅོ་ལྔའི་ལོ་གསར་བཏང་མ་གནང་བར་ཚེས་པ་ཉི་ཤུ་ནས་ལོ་གསར་བཏང་གནང་བའི་རྗེས་སུ་ས་ཞིང་འདེབས་ལས་དབུ་འཛུགས་གནང་གི་ཡོད་སྐོར་མུ་མཐུད་ནས་གསུངས་དོན། ད་ང་ཚོ་དེ་བར་ཡུལ་པ་ཁ་ཤས་ཡང་ཁོ་རང་ཚོ་ད་ཚེས་པ་བཅོ་ལྔ་དེ་མ་བཏང་བར་བྱས་ད་གྲོང་ཚོ་ཁ་ཤས་ཅིག་ད་ཁོ་རང་ཚོ་ཡང་དམིགས་བསལ་བྱས་ནས་ཚེས་པ་ཉི་ཤུ་ནས་ཕར་ཡང་དེ་ལོ་གསར་ཁ་བཅོལ་ཟེར་ནས་ད་ལོ་གསར་ཁ་བཅོལ་ཟེར་འདི་བཏང་ནས་ཨ་ནི་དེ་ནས་ཕར་ད་སོ་ནམ་ཞིང་ལས་ཀྱི་ད་ཞིང་ལས་དེ་ས་བོན་བཏབ་ཡག་གིས་མཚོན་པའི་དེ་གི་དེ་འགོ་ཚུགས་འགྲོ་གི་ཡོད་རེད་བ་ཨ་བྱ་རྒྱུ་གི་མ་ཨ་དཔྱིད་སོས་སླེབས་ཡོང་དུས་ཨ་བྱས་ཙང་དེ་འདྲས་བྱས་ནས་ཨ་ནི་ཆགས་སོས་འགྲོ་གི་ཞིག་ཡོད་རེད་ད་རྩ་བའི་ད་ལོ་གསར། སྤྱི་ཡོངས་འགྲོ་སྟངས་འདི་ད་ང་རང་ཚོ་བོད་ཀྱི་ལོ་གསར་དང་ཚེས་གྲངས་དང་དུ་ཚང་མ་གཅིག་པ་གཅིག་རྐྱང་རེད་མ་གཏོགས་འདི་བ་ད་བ་ཡ་མ་ང་བྱེད་འགྲོ་པ་དེ་འདྲའི་གེ་རྩ་བ་ཉིད་ནས་གེ་ཡོད་མ་རེད་ཤ་རྡོག་རྩ་རེད་ཤ་ཨ་ནི་ཚང་མ་ལོ་ད་ལོ་གསར་སྒང་ལ་མི་ཕན་ཚུན་དགའ་པོ་ཉེ་པོ་ཐུག་ཡ་དང་གཅིག་བྱས་ཡ་དང་དགའ་དགའ་སྤྲོ་སྤྲོ་བྱས་ཡ་དང་ད་ང་རང་ཚོ་སྔ་མའི་ལུགས་སྲོལ་གྱི་ཐོག་ནས་ད་སྐྱེས་པ་ཕོ་ཚོ་ཡིན་ན་མདའ་རྒྱག་ཡ། འོ་ད་འདི་དར་སྲོལ་ཆེན་པོ་ཞེ་པོ་རེད་ད་འདི་བ་བའི་དེང་སང་ཡིན་ན་མདའ་རྒྱག་མཁན་གྱི་བའི་ཚོགས་པ་དེ་འདྲའི་བཙུགས་ནས་ནི་འགྲན་བསྡུར་བྱས་ནས། དེ་རྗེས་ཨ་ནི་བུད་མེད་ཚོ་ཡིན་ན་ཡང་ད་ལྟ་ང་ཚོ་སྔ་མའི་ཡུལ་ལུགས་སྲོལ་ཐེ་པེ་ཟེར་ཡ་འདྲ་པོ་དང་ཡང་ལེ་ཡི་ཟེར་ཡ་འདྲ་པོ་དེ་འདྲའི་ད་རྩེད་མོ་འདྲ་མི་འདྲ་དེ་འདྲའི་བུད་མེད་ཚོ་རྩེ་ཡ་དེ་འདྲའི་ཡོད་རེད་ཨོ་ད་དེ་ཚོའི་རྩེ་ཡ་བཟོ་འདྲ་པོ་དང་ཨ་དེ་འདྲའི་མང་པོ་ཅིག་ད་ཁོ་རང་ཚོ་སྔ་མའི་དར་སྲོལ་ཡོད་པ་དེ་ཚོ་དེང་སང་ཡང་མ་ཉམས་པ་བྱས་ནས་ལུང་པའི་ནང་ལོ་གསར་སྒང་ལ་ད་ཐོག་ཚོ་ཚོ་རྩེད་མོ་རྩེ་ཡ་དེ་ཚོ་ད་ཕལ་ཆེར་ལོ་གསར་ཚེས་པ་གཅིག་ནས་བཅར་ནས་ད་དུ་བ་ཆོ་འཕྲུལ་ཟླ་བའི་སྐབས་ལ་ནི་གསུང་ཆོས་ཕེབས་ཡ་དང་སྨོན་ལམ་འདྲ་པོ་བཅར་ཡ་དེ་ཚོ་དུས་ཚོད་ཚོད་བཅར་མ་གཏོགས་ཁོ་ཚོ་ཕལ་ཆེར་ཚེས་པ་ཉི་ཤུ་བར་དུ་ཉི་ཤུ་རྩ་གྲངས་བར་དུ་ལས་ཀ་དཔེ་བྱེད་ཀྱི་མ་རེད་ཚང་མ་ལོ་དཔེ་ལྷོད་པོ་བྱས་བསྡད་ཀྱི་རེད་ཨ་ནི་དགོན་པ་ཁག་ལ་ཕྱག་མཆོད་འབུལ་འདྲ་པོ་བྱས་ནས་མཆོད་མཇལ་འདྲ་པོ་བཅར་ཡ་དེ་འདྲའི་བྱས་པ་མ་གཏོགས་ནི་སོ་སོ་ནང་ལ་ཡ་དམིགས་བསལ་ལས་ཀ་ཁྱོན་ནས་མ་བྱས་པ་བྱས་ལྷོད་ལྷོད་ཞེ་དྲག་བྱས་བསྡད་ཀྱི་རེད་ད་ཚེས་པ་ཉི་ཤུ་རྩ་གྲངས་ནས་ཕར་ཨ་ནི་ད་ལྟ་ལོ་གསར་པའི་གི་ཐོག་ནས་སོ་ནམ་གི་ཞིང་ལས་འགོ་བཙུགས་པ་ཡིན་ཙང་ཨ་ནི་སོན་བཏབ་ཡག་གི་མཚོན་པའི་དེ་གའི་དེ་གའི་ད་ཞིང་ཁ་གྲ་སྒྲིག་ཞུ་དགོས་ཡ་དེ་ཚོ་ད་གཞི་ནས་ལས་འགོ་རྗེས་མ་བཙུགས་འགྲོ་གི་རེད་ཨ་དེ་འདྲའི་སོང་ཙང་ནི་རྩ་བའི་ལོ་གསར་གི་གནས་བབ་གནས་སྟངས་དེ། དེ་འདྲའི་འདྲ་ཞིག་རེད་ཤག་ཞུ་ཡ་ཡིན་ཨ་ནི་ད་ཨ་གཙོ་ཆེ་ཤོས་མོན་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པ་རེད་ཨ་དེ་མིན་གི་ད་དགོན་པ་ཁག་མང་པོ་ཡོག་རེད་དེ་ཚོའི་ལོ་གསར་གི་བརྩི་སྲུང་དེ་ཆོས་ཕྱོགས་གི་ཐོག་ནས་ཨ་ནི་ཅི་མི་དེ་བ་དགོན་པ་སོ་སོ་རང་གི་ཕ་གི་ཞལ་འདོན་གསུང་དགོས་ཡ་མང་པོ་ཡོག་རེད་ཨ་ནི་ད་ཨ་གྲྭ་ཚང་རང་གི་ཐོག་ནས་ནི་ད་ཨང་ལྷ་མོའི་ཚེས་གཏོར་གསུང་ཡག་གི་མཚོན་པའི་དེ་གས་དེ་བྱེད་དགོས་དེ་གས་དེ་ཆ་ཚང་བྱེད་ཨ་ནི་ཚེས་པ་ད་བདུན་གས་བདུན་བར་དུ། དགེ་འདུན་པ་ཚོ་ཚེས་པ་གཉིས་ནས་བདུན་བར་དུ་ད་གུང་གསེང་འགྲོ་བ་ཞིག་རེད་ད་བརྒྱད་ནས་བྱས་དགུ་བྱས་ཨ་འདི་བར་སྨན་བླའི་ཆོ་ག་གསུང་དགོས་ཡ་དང་ཚེས་པ་བཅུ་ལ་ཡ་ནས་ཚེས་བཅུ་གི་བསྐང་གསོ་གསུང་དགོས་ཡ་ཨ་བཅུ་གཅིག་བཅོ་ལྔ་བར་དུ་ད་སྨོན་ལམ་ད་སྨོན་ལམ་ཆེན་མོ་གསུང་ཡ་དེ་གི་དེ་ཆ་ཚང་བྱས་བཅོ་ལྔའི་གི་ཉིན་གུང་རྒྱབ་ད་སྨོན་ལམ་སྐམ་ཚོགས་གྲོལ་བ་དང་ཨ་ནི་རྒྱལ་བ་བྱམས་པ་གདན་ཞུ་གནང་ཡ་གི་མཚོན་པའི་དེ་གི་དེ་ཆ་ཚང་ཅིག་ཐུགས་སུ་གནང་གི་རེད་ཨང་དེ་འདྲའི་འདྲ་ཅིག་རེད་ཤག་ཞུ་ཡ་ཡིན་ཨ་ཚང་མ་ལོ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ད་ལོ་གསར་བའི་ནང་ལ་ཨ་ནས་ཕྱག་ལས་གནང་མཁན་ཚང་མ་ལོ་ཨ་ནས་ཆེ་གི་བོད་སྐད་ཚེ་རིང་ནད་མེད། བདེ་སྐྱིད་དང་ལྡན་པ་ཨ་ནི་ཡོང་བ་གཅིག་དང་ནི་ཚང་མ་ལོ་ཡ་སྐུ་ཁམས་གསལ་ཐང་ཡོད་སྨོན་འདུན་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་ཐུགས་རྗེ་གནང། ཡང་ལ་དྭགས་ཀྱི་ཡུལ་མི་རྣམས་ཀྱིས་ལོ་གསར་སྲུང་བརྩི་ཞུ་ཕྱོགས་སྐོར་ལ་དྭགས་ཀྱི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་ལ་དྭགས་ཀྱི་ལོ་གསར་དེ་ནམ་རྒྱུན་ང་ཚོ་བོད་ཟླ་བཅུ་གཅིག་གི་ཚེས་པ་གཅིག་ནས་ད་ལོ་གསར། དངོས་གཞི་དེ་བརྩི་གི་ཡོད་རེད་བ། ཨ་ནི་ལོ་གསར་གྱི་ད་རྟེན་འབྲེལ་རྩིས་ཡས་འདི་ཚོ་སྒྲིག་ཡས་འདི་ཚོ་མང་ཆེ་ཨ་ནི་ང་ཚོ་གི་བོད་ཟླ་བཅུ་པའི་གི་ཉི་ཤུ་ལྔ་ནས་འགོ་ཚུགས་ཀྱི་ཡོད་རེད་དགའ་ལྡན་ལྔ་མཆོད་ཉིན་ནས་དགའ་ལྡན་ལྔ་མཆོད་སྒང་ལ་ད་མཆོད་མེ་ཕུལ་ཨ་ནི་གཅིག་ད་སྟེང་ཤོད་བར་གསུམ་དུ་ཡ་གླིང་མེ་ལབ་ཀྱི་རེད་བ་ཨོ་དེ་ཕུལ་ཨ་ནི་ལ་དྭགས་ཀྱི་ལོ་གསར་དེ་ད་དགའ་ལྡན་ལྔ་མཆོད་ནས་ད། གྲ་སྒྲིག་བྱས་དེ་ཚོ་དང་སྔོན་འགྲོ་དེ་འདི་རེད། དངོས་གཞི་ལོ་གསར་འདི་ད་བོད་ཟླ་བཅུ་གཅིག་གི་ཚེས་པ་གཅིག་ནས་བར་དུ་ཚེས་པ་བཅོ་ལྔ་བར་དུ་ད་གཅིག་བརྩི་གི་རེད། བརྩི་ཚུལ་དེ་གཅིག་པ་རེད་ཨ་ནི་གཅིག་ད་ཚེས་པ་གཅིག་གཉིས་འདི་ང་ཚོ་གི་གཙོ་གཙོ་ཨ་ནི་གཅིག་ད་ཕ་མ་ཉེ་འབྲེལ་ཕར་ཚུར་ཐུག་ཡ་དང་བཀྲ་ཤིས་བདེ་ལེགས་ཞུ་ཡ་འཚམས་འདྲི་ཞུ་ཡ་དང་འདི་ཚོ་རེད་ཨ་ནི་ལོ་གསར་ཚེས་པ་གཉིས་དེ་ལ་ཡག་མང་ཆེ་བ་དེ་ནས་གཅིག་ད་ལྷ་སྲུང་ཆོས་སྐྱོང་ཚང་མ་ལ་ཡག་འཕྲིན་བཅོལ་ཕུལ་ཡ་དང་འདི་འདི་བྱེད་ཀྱི་ཡོད་རེད་ཨ་ནི་ལོ་གསར་ཚེས་པ་གསུམ་པ་བཞི་པ་ནི་འདི་རེད་ད་གང་བྱེད་ཡིན་གཅིག་ནམ་རྒྱུན་དགའ་དགའ་སྤྲོ་སྤྲོ་བྱེད་ཡ་བྱེད་ཡ་རེད་བ་ལོ་གསར་རིང་ལ་ཨོ་འདི་འདི་བྱེད་ཀྱི་རེད་ཨ་ནི་འདི་གཙོ་བོ་ཨ་ནི་ཚེས་པ་བཅོ་ལྔའི་བར་དུ་ཨ་ནི་འདི་འདི་བྱས་ནས་འགྲོ་གི་རེད་ཨ་ནི་གཅིག་ད་ལ་དྭགས་ཀྱི་ད་རྟེན་འབྲེལ་མང་པོ་ཞེ་པོ་ཅིག་སྔ་སྲོལ་གྱི་གཅིག་ཡོད་རེད་བ། ཨོ་ད་དེ་འདྲས་ཡོད་རེད་ད་དུས་བཟང་ལྟ་ཡག་ལ་སོགས་པ་ཨོ་དེ་འདྲས་ཞེ་པོ་ཅིག་ལྟ་ཡག་ཡོད་རེད་འདི་ལ་དྭགས་ཀྱི་ད་ཐུན་མོང་མ་ཡིན་པ་ཅིག་བོད་པའི་ལོ་གསར་ལས་ཏོག་ཙམ་ཅིག་ད་ཁག་ཁག་འདྲ་པོ་ཅིག་རྩིས་སྟངས་དེ་ཁག་ཁག་རེད། ཡང་ཁོང་གིས་ལ་དྭགས་ཡུལ་མི་རྣམས་ཀྱིས་ལོ་གསར་བོད་ཟླ་བཅུ་གཅིག་པའི་ནང་སྲུང་བརྩི་ཞུ་དགོས་དོན་སྐོར་གསུངས་དོན། ད་ལ་དྭགས་ལོ་གསར་དེ་དང་པོ་བྱས་པ་ཡིན་ན་གཅིག་པ་རེད་ང་ཚོ་གི་བོད་ཟླ་དང་པོའི་ཚེས་པ་གཅིག་ནས་རྩིས་གནང་གི་ཡོད་རེད་སྔོན་མ་ཡིན་ན་ད་ལོ་དྲུག་བརྒྱ་ཙམ་སྔོན་ནས་ཡང་ཆོས་རྒྱལ་འཇམ་དབྱངས་རྣམ་རྒྱལ་ལབ་ཀྱི་རེད་བ་ད་ང་ཚོ་གི་ཕལ་ཆེར། འདི་ཡི་སྐབས་ལ་ཡང་ལ་དྭགས་ཀྱི་ལོ་གསར་དེ་སྔ་འཐེན་བྱས་གནང་བ་རེད་བོད་ཟླ་དང་པོ་དེ་ནས་བོད་ཟླ་བཅུ་གཅིག་པའི་ནང་ཡང་འཐེན་གནང་བ་རེད་ང་ཚོའི་གི་ལོ་གསར་དེ་བོད་ཟླ་བཅུ་གཅིག་ནང་ལ་འཐེན་དགོས་ཡག་རྒྱུ་མཚན་ག་རེ་རེད་ཞུས་པ་ཡིན་ན་ཆོས་རྒྱལ་འཇམ་དབྱངས་རྣམ་རྒྱལ་ཨ་ནི་ཁོ་རང་ཏོག་ཙམ་ཅིག་ད་ཁ་ཆེའི་ཡུལ་ལ་ཡང་སྦལ་ཏི་ལབ་ཀྱི་ཡོད་རེད་བ་ད་ཕལ་ཆེར་པ་ཀི་སི་ཐན་འདི་བ་ལ་ཁེལ་གྱི་མེད་འགྲོ་དེ་རིང་ཁ་སང་ས་ཚིགས་བྱས་པ་ཡིན་ན་འོ་དེ། Skardo ལབ་ནས་ད་ལྟ Pakistan གྱི་ལུང་པ་བྱེད་རེད་བ་འདི་ལ་ཡང་དམག་ལ་འགྲོ་དགོས་ཡ་རེད་ཆོས་རྒྱལ་དམག་ལ་ད་བོད་ཟླ་བཅུ་གཉིས་དང་པོ་འདི་བ་ལ་དམག་རྒྱག་སྡོད་ཀྱི་ཡོད་རེད་བ་དེ་ནས་ཡང་ད་རྒྱལ་པོ་གིས་འདི་ལབ་རེད་ད་ང་ཚོའི་བོད་ཟླ་དང་པོ་ལ་ཏོག་ཙམ་ཅིག་ལོ་གསར་བཏང་འདི་འདྲ་བྱས་པ་ཡིན་ན Balti གྱི་དམག་ལང་ཡག་གི་ཉེན་ཁ་ཚ་བོ་ཞིག་འདུག་དེ་ངེད་ལ་ནི་ད་ལོ་ང་ཚོ་ལོ་གསར་དེ་སྔོན་ལ་བཏང་གི་ཡིན་ད་ང་ཚོ་སྐྱིད་སྡུག་ག་རེ་ཤར་གྱི་ཡོད་མིན་ད་ཧ་གོ་གི་མ་རེད་དེ་དང་པོ་ང་ཚོ་ལོ་གསར་དེ་ཨ་ནི་སྔོན་ལ་བཏང་གི་ཡིན་བོད་ཟླ།

རྒྱ་གར་གྱི་གྲོང་ཁྱེར་ཨ་ཇི་མེར་ནང་དགུན་ཚོང་གཉེར་མཁན་བོད་མི་ཚོས་ཁུལ་དེར་ཡོད་པའི་མིག་ལོང་བའི་བུད་མེད་སློབ་གྲྭ་ཞིག་དང་དེའི་ནང་གི་སློབ་གྲྭ་ཞིག་གི་སློབ་ཕྲུག་ལ་མ་གནས་སྒོར་འབུམ་སུམ་ཅུ་ལྷག་གི་བལ་གོས་སྦྱིན་པ་བཏང་བའི་ལས་འགུལ་སྤེལ་འདུག་པ་དེའི་ཐད་ལས་འགུལ་འགོ་ཁྲིད་ཞུ་མཁན་ཆོས་རྒྱལ་མཚན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་བྱང་ཕྱོགས Rajasthan མངའ་སྡེའི་ཨཱཇ་མེར་གྲོང་ཁྱེར་ནང་དུ་ཡོད་པའི་ལྷ་ས་སྐྱབས་བཅོལ་བོད་མིའི་ཁྲོམ་ར་ཞེས་པའི་ནང་དགུན་ཚོང་གཉེར་མཁན་བོད་མི་ཚོས་ལོ་གསར་གྱི་དགུན་ཚོང་མཇུག་བསྡུས་རྗེས། གྲོང་ཁྱེར་དེའི་ནང་དུ་ཡོད་པའི་མིག་ལོང་བའི་བུ་མོའི་སློབ་གྲྭ་ཞིག་དང་དེ་བཞིན་དགེ་རྩ་ཚོགས་པ་ཞིག་གིས་འཛིན་སྐྱོང་གནང་བཞིན་པའི་ནང་པའི་སློབ་གྲྭ་ཞིག་གི་སློབ་ཕྲུག་རྣམས་ལ། མ་གནས་རྒྱ་གར་གྱི་སྒོར་མོ་འབུམ་སུམ་ཅུ་ལྷག་གི་དགུན་ཆས། བལ་གོས་ཀྱི་གྱོན་ཆས་སྣ་ཚོགས་ཤིག་ཞལ་འདེབས་གནང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་གཞན་ཕན་གྱི་ལས་འགུལ་ཞིག་སྤེལ་འདུག་པ་འདིའི་ཐད་ལས་འགུལ་གོ་སྒྲིག་ཞུ་མཁན་ཆོས་རྒྱལ་མཚན་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཐོག་མར་ཁོང་གིས་བོད་ཕྱི་ནང་གཉིས་སུ་ཡོད་པའི་བོད་མི་རྣམས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གནང་གི་འདུག། བོད་མི་གཞིས་བྱེས་ཡོངས་ལ་ཡང་ཤིང་འབྲུག་གནམ་ལོ་གསར་ཚེས་ལ་དམ་ཆོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་སྐུ་ཚེ་ཞབས་པད་བརྟན་པ་དང་ཐུགས་ཀྱི་བཞེད་དོན་མཐའ་དག་ལྷུན་གྱིས་གྲུབ་པ་ཨ་ནི་རིང་པོ་མ་བོད་དོན་བདེན་མཐའ་མྱུར་དུ་གསལ་བྱས་གཞིས་བྱེས་མཉམ་འཛོམས་ཡོང་བའི་སྨོན་འདུན་དེ་རིང་ཞུ་གི་ཡོད་ཞུ་ཡས་ཡིན། དེ་ནས་ཁོང་ལ། ཉམ་ཐག་ལ་བལ་གོས་ཀྱི་སྦྱིན་པ་བཏང་བའི་གནས་ཚུལ་དང་འབྲེལ་བའི་སྐོར་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་ནེ་རྒྱ་གར་གྱི་གྲོང་ཁྱེར་ཨ་ཇི་མིར་ནང་ལ་དགུན་ཚོང་གཉེར་མཁན་རྒྱ་གར་རྒྱལ་ཡོངས་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་ཟུར་པ་ཆོས་རྒྱལ་མཚན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཨང། ཆོས་རྒྱལ་མཚན་ལགས་གཅིག་ག་ད་རྣམ་པ་ཚོ་ད་ཨ་ཇི་མིར་གྱི་སུད་ཊར་ད་ལོ་གཅིག་ཚོང་ད་དེ་ཙམ་ཡག་པོ་བྱུང་ཡོད་མ་རེད་དེ་ཡིན་ནའང་ཚོང་ཡག་པོ་བྱུང་མིན་མ་ལྟོས་པར་གཅིག་གི་ད་གཅིག་གི་རྣམ་པ་ཚོས་ད་མིག་ནད་པ་ཕྲུ་གུ་སུམ་ཅུ་ཙམ་གཅིག་དང་དེ་ག་ནང་བཞིན་གཅིག་ཡང་ནང་པའི་སློབ་གྲྭ་གཅིག་ལ་ཨ་ནེ་བུ་ལྔ་བཅུ་ཙམ་གཅིག་ལ་དེ་འདྲའི་གོས་ལོག་འདུག་སུ་གནང་བའི་གི་གནས་ཚུལ་ཞིག་འདུག་འདི་སུ་འདི་ཟེར་མ་འདི་འདྲས་གནང་དགོས་ཡ་གི་ད་དམིགས་ཡུལ་འདྲ་པོ་དེ་ག་རེ་ཡིན་པ་ཡིན་ན་ལགས།

ཕན་ཡོན་བྱུང་ན་ཟེར་འདིའི་སྔོན་ལ་ཡང། སྔོན་མ་ལོ་གཉིས་ཀྱི་སྔོན་ལ་ཉམ་ཐག་དེ་འདྲས་ཅིག་ལ་ཡང་ང་ཚོས་གོས་ལོག་ཅིག་ཕུལ་ཡིན་ཨ་ན་ད་ད་ལྟ། སློབ་གྲྭ་ཨ་ནི་དབང་པོ་སྐྱོན་ཅན་དེ་འདྲས་ཟེར་བུ་ནས་སུམ་ཅུ་ཐམ་པ་ཞིག་འདུག་ཨ་ན་ཁོ་རང་ཚོ་ལ་ཡང་ད་ང་ཚོ་དེ། གོས་ལོག་ཕུལ་ཐུབ་པ་ཡིན་ན་ཨ་ན་ད་ཁོ་རང་ཚོ་ལ་ཕན་ཐོགས་པ་དང་ཨ་ན་དགུན་ཁ་ལ་ཡང་ཁོང་ཚོ་ལ་ཡང་དྲོ་བོ་ཡོང་བ་དེ་འདྲས་ཀྱིས་ཨ་ནི་ག་འདྲ་བྱས་ཤིག་བརྟེན་བྱས་ནས་ང་ཚོ། བུད་མེད་སུམ་ཅུ་ལ་ཡང་ད་དུ།

འདི་ཚོ་ཁོ་ཚོས་ང་ཚོར་གཏན་གཏན་རྒྱབ་སྐྱོར་དཔེ་ཡག་པོ་གནང་འདུག་ཞུ་ཡ་ཡིན། ཨོ་ཨནི་དེ་མིན་གཅིག་ཀྱང་ད་ད་ལོ་གཅིག་ད་རྣམ་པ་ཚོ་ཙམ་མ་རེད་རྒྱ་གར་རྒྱལ་ཡོངས་ནང་ལ་སུད་ཊར་གྱི་ཚོང་ལས་དེ་ཡག་པོ་བྱུང་མེད་ཙང་ཨནི་དེའི་གཅིག་མ་ཡོང་བའི་རྒྱུ་མཚན་དེ་ག་རེ་ཡིན་ནམ་བཀའ་འདྲི་ཞུ་ཡ་དང་ཨནི་གཅིག་གི་ལྷག་པར་དུ་ད་གཅིག་སུད་ཊར་གྱི་ཚོང་ལས་དེའི་ཐོག་ལ་གཅིག་མ་འོངས་པའི་མདུན་ལམ་དེ་ག་འདྲ་རེད་གཟིགས་གནང་གི་འདུག་ལགས། ད་དེ་ཡང་ད་ལྟ་ང་རང་དངོས་གནས་ཆ་བཞག་ན་ད་དེ་ལ་ཡང་ད་གཅིག་གཞི་རྩ་མང་པོ་ཡོད་རེད།

ལགས་ཐུགས་རྗེ་གནང་ལགས་ཐུགས་རྗེ་ཆེ། གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www. dot rfa. dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་པད་མ་ལགས་དང་འཆི་མེད་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།